རྒྱུན་འཁྱོངས་བྱེད་དགོས་པ་ཁུངས་བཙུན་རེད་པ། ང་ཚོ་ཡོང་གི་འདུག་བ་ད་ཅིག་བལྟས་མི་སྣང་ཡོང་གི་འདུག་བ་ད་ཁོ་དཔའ་བོའི་མཚན་སྙན་ཐོབ་ཡག་བྱས་འདུག་ཨ་མདུན་ལ་རྒྱུགས་བྱས་ཨ་ཐ་མ་དེ་ལ་སྲོག་ཤོར་འགྲོ་འདུག་བ་ད་འདི་ཁོ་ག་རེ་བྱས་འདུག་རེད་ཟེར་ན་དཔའ་བོ་ཞེས་པའི་ཅིག་གྲགས་པ་བྱུང་བ་གྲགས་པ་དེ་དུས་ད་ཁོ་རང་སྲོག་ཡག་འཕྲོག་བཅུག་འདུག་བ་འདི་རེད། བདག་ཉིད་ཀྱང་ནི་གསོད་བྱེད་ན་ད་ཚིག་འབྲུ་རྣམས་ཀྱིས་ཅི་ཞིག་ད་གྲགས་པ་གྲགས་པ་ཟེར་ཐར་འདུག་ན་ཚིག་སྐམ་པོ་ཞིག་རེད་བ། ད་ཚིག་སྐམ་པོ་དེ་ག་རེ་ཅིག་ཡིན། ཚིག་འབྲུ་རྣམས་ཀྱིས་ཅི་ཞིག་བྱ། དེ་ཙམ་དུ་མ་ཟད་ཤི་ན་དེས་ཀོ་ཅི་ཞིག་སུ་ལ་བདེ། ད་ཚིག་སྐམ་པོ་འདིས་ང་རང་ཚོ་ཤི་བའི་ཉིན་མོ་དེ་ནས་ཚིག་སྐམ་པོ་འདི་ཁས་མི་ལྟུང་བ།

ད་ང་རང་ཚོ་སྤྱོད་ཚུལ་འདི་ག་རེ་ཟེར་ན་དཔེ་འདི་འཇོག་གི་འདུག་ང་རང་ཚོ་སྤྱོད་པ་འདི་ག་འདྲ་རེད་ཟེར་ན། བྱིས་པ་བྱིས་པ་དཔེ་ཅིག་ལོ་དཔེ་ཅིག་བདུན་བརྒྱད་ལོ་དཔེ་ཅིག་དང་བདུན་བརྒྱད་ཟེར་ན་ལྔ་དྲུག་བདུན་དྲུག་གི་སྤྱོད་པ་ཅིག་མ་གཏོགས་རེད་མི་འདུག། ག་རེ་ཟེར་ན་བྱེ་མའི་ཁང་པ་རྡིབ་གྱུར་ན་བྱིས་པ་རྣམས་ཀྱི་ག་ཆད་དུ་དེ་བཞིན་བསྟོད་དང་གྲགས་ཉམས་ན་རང་གི་སེམས་ནི་བྱིས་པ་བཞིན་ད་ང་རང་ཚོ་གྲགས་པ་དང་བསྟོད་པ་དེ་འདྲ་དེ་ཚོ་ཉམས་འགྲོ་དུས་སྒང་ལ་སེམས་ནང་མི་དགའ་བ་ཞིག་ཡོང་གི་འདུག་དཔེར་ན་ང་རང་ཚོ་མི་གཞན་དག་སྨད་ར་བཏང་སོ་སོའི་གྲགས་པ་ཉམས་འགྲོ་དུས་སྒང་ལ་སེམས་ནང་དེ་སྙིང་ལ་གཉིད་ཁུག་ལུ་མ་ཁུག་དེ་འདྲ་ཡོང་གི་འདུག། ད་ག་རེ་ཟེར་ན། བསྟོད་པ་དང་གྲགས་པ་ཅི་ཡང་ཡོག་མ་རེད། མེད་དུས་སྒང་ད་འདི་ཉམས་འགྲོ་དུས་སྒང་ལ་ཡང་མི་དགའ་བ་བྱས་ཁྱེད་རང་བྱིས་པ་སུ་པའི་ཧ་ལས་པའི་ལོ་དཔེ་ཅིག་ལྔ་དྲུག་གི་བྱིས་པའི་སྤྱོད་པ་ནང་ཞིག་རེད་ད་བྱིས་པའི་སྤྱོད་པ་དཔེ་ག་རེ་བཞག་གོ་ཟེར་ན་བོད་ནང་བྱིས་པ་ཐལ་རྩེད་ཟེར་གི་འདུག་ཨང་ཁྱེད་རང་ཚོ་མང་པོ་རྩེ་ཆུང་ཆུང་ང་ཚོ་བྱེ་མ་དེ་འདྲ་ཐལ་རྩེད་རྩེ་ཨང་དེ་ནས་བྱེ་མའི་ཁང་པ་བཟོ་དགོས་པ་བྱེ་མའི་ཁང་པ་བཟོས། བྱིས་པ་གསུམ་བཞི་སོ་སོས་བཟོས། ཨང་བྱེ་མའི་ཁང་པ་དེ་ཡང་བཟོས་ཚར་འགྲོ་བྱེད་དུས་བཟོས་ཚར་བ་དང་ཡང་ན་བཟོས་ཚར་འགྲོ་བྱེད་དུས་སྒང་ལ་མི་གཞན་དག་གཏོར་དུས་སྒང་ལ་ད་བྱིས་པ་ངུ་གི་རེད་ད་ངས་དཀའ་ལས་ཞེ་པོ་བརྒྱབ་ཟེར། ཡིན་ནས་ཁོ་རང་བཟོས་བཞིན་པའི་བྱེ་མའི་ཁང་པ་འདི། ཁང་པའི་དགོས་པ་ཅི་ཡང་སྒྲུབ་ཐུབ་མ་རུང། ཁང་པའི་དགོས་པ་ཅི་ཡང་སྒྲུབ་མི་ཐུབ་པའི་བྱེ་མའི་ཁང་པ་ཅིག་ཞིག་བ་ལ་ཁོ་ངུས། ཨན་ཅིག་ཁོ་འབད་བྱེད་ཀྱི་འདུག་ཨ་ཟེར། ད་འདི་ནང་བཞིན་རེད་ང་རང་ཚོ་བསྟོད་དང་གྲགས་པ་ཟེར་ཡ་དེ་དགོས་པ་གང་ཡང་སྒྲུབ་མ་ཐུབ་པའི་བསྟོད་པ་དང་གྲགས་པ་ཞིག་རེད་བསྟོད་པ་དང་གྲགས་པ་དེ་ཉམས་དུས་ཁྱེད་རང་ཨན་ཅིག། སེམས་མ་སྐྱིད་པོ་ཅིག་འདུག་ངུ་གི་འདུག་ཨ་ཟེར། ད་ངུ་དུས་ངུ་གི་ཡོད་ན་མིན་ན་སེམས་ནང་ནས་མ་སྐྱིད་པ་ཞེ་པོ་ཡོང་གི་འདུག་ཨ། ད་ཁྱེད་རང་བྱིས་པ་དེ་འདྲའི་ལོ་བརྒྱད་པའི་པའི་ལོ་བདུན་བརྒྱད་དེ་འདྲའི་བྱིས་པའི་སྤྱོད་ཚུལ་མ་གཏོགས་མི་འདུག་ཟེར།

ཁྱེད་རང་གི་བསམ་བློའི་འཁྱེར་སོ་འདི་བྱིས་པ་དེ་འདྲའི་ཅིག་བསམ་བློའི་འཁྱེར་སོ་མ་གཏོགས་མི་འདུག་ད་ནམ་རྒྱུན་ང་ཚོའི་སོ་སོའི་སྐྱེ་བོ་ལ་ག་རེ་རེད་བྱིས་པ་བྱིས་པ་ཐ་སྙད་སྦྱར་གི་འདུག་ད་བྱིས་པ་བྱིས་པ་ཐ་སྙད་སྦྱར་ན་འདི་རེད་འདུག་ཅུང་ཟད་ཅིག་ག་རེ་ཟེར་ན་བདེ་བ་ཅུང་ཟད་འཕྲད་དུས་སྒང་ཞེ་པོ་དགའ་པོ་བྱེད་ཅུང་ཟད་ཅིག་སྡུག་བསྔལ་འཕྲད་ཡོང་དུས་སྒང་ཞེ་པོ་མི་དགའ་བ་བྱེད་སེམས་དེ་འདྲའི་ཅིག་སྤྱོད་ཚུལ་ཅིག་ཡིན་ཙང་ད་ང་རང་སོ་སོའི་སྐྱེ་བོ་ལ་ཐ་སྙད་ག་རེ་སྦྱར་རེད་བྱིས་པ་ཟེར་ཐ་སྙད་འདུག་སྦྱར་གི་འདུག་ཨོ་འདུག་ཟེར་རེད་འོ་འདུག་ཟེར་རེད་ཞེས།

རེད་བ། ད་དེ་ལ་ཅིག་དགའ་བ་དང་མི་དགའ་བ་ཅི་ཡང་རྒྱུ་མཚན་མུ་རུ་མི་འདུག་བ། ད་དོན་ན་རེ་ཞིག་སྒྲ་ཟེར་དེ་ལ་བསྟོད་ར་ཟེར་དེ་སྒྲ་ཙམ་རེད་བ། བསྟོད་པ་དང་མི་བར་ན་ངོ་དེ་ཁ་ནས་མར་ལབ་བཞིན་ཡོད་པའི་སོ་སོའི་ཡོན་ཏན་བརྗོད་པའི་སྒྲ་གཅིག་རེད་བ། སྨད་པ་ཟེར་དེ་སོ་སོའི་ཁ་ནས་ཕར་ཅིག་སྐྱོན་ཡོན་བརྗོད་པའི་སྒྲ་གཅིག་རེད་བ། ད་དེ་ལ་སེམས་མི་འདུག་ག་རེ་ཅིག་ཁྱེད་རང་ཁྲོ་དགོས་སམ། རེ་ཞིག་སྒྲ་ལ་སེམས་མེད་ཕྱིར་བདག་ལ་བསྟོད་སེམས་ཡོད། བདག་ལ་ག་རེ་བསྟོད་སེམས་ཡོད་ཡོང་མི་སྲིད།

བདག་ལ་གཞན་དགའ་ཞེས་གྲགས་པ། དེ་ནི་དེའི་རྒྱུ་ཡིན་གྲང། ཨ་གཞན་ནམ་ཡང་ན་བདག་ལ་རུང་གཞན་དགའ་བདག་ལ་ཅི་ཞིག་ཕན། ད་གང་དང་ཀྱང་འོ་ལགས་སོ། བདག་ལ་གཞན་དགའ་ཟེར་འདི་རེད་བ། བདག་ལ་བསྟོད་སེམས་ཡོད་མི་སྲིད་ཅེས། བདག་ལ་གཞན་དགའ་ཞེས་གྲགས་པ། བདག་ལ་གཞན་དགའ་ཞེས་གྲགས་པ། དེ་ནི་དགའ་བའི་རྒྱུ་ཡིན་གྲང། ད་བདག་ལ་གཞན། གཞན་མི། ཕ་རོལ་པོ་དཔེ་ཅིག་རང་ཉིད་ལ་བསྟོད་མཁན་གང་ཟག་དེ་ཚོ། རང་ཉིད་ལ་བསྟོད་པར་དེ་ནི་ཁོ་དགའ་བ་ཡོང་གི་འདུག་ག། ཁོ་དགའ་བ་ཡིན་དུས་ང་ལ་ང་ཡང་དགའ་བ་སྐྱེས་འདུག་སྐད་ཆ་དེ་ཡིན་ཟེར་བདག་གིས་བདག་ལ་བསྟོད་སེམས་ཡོད་མི་སྲིད་བདག་ལ་གཞན་དགའ་ཞེས་གཞན་དགའ་བདག་ལ་གཞན་ནི་དགའ་ཞེས་གྲགས་པ་དེ་རང་ཉིད་དགའ་བའི་རྒྱུ་ཡིན་ན་གྲང་ཟེར་དང་ལ་རྒྱུ་ཡིན་ན་ཟེར་སྐད་ཆ་རེད་རྒྱུ་ཡིན་གྲང་ཟེར་གཞན་ནམ་ཡང་ན་གཞན་ནམ་ཡང་ན་བདག་ལའང་རུང་གཞན་དགའ་བདག་ལ་ཅི་ཅི་ཞིག་ཕན་ཟེར་ད་གཞན་དགའ་འདི་ཡོང་བ་གཞན་ལ་དཔེ་ཅིག། གཞན་ཕ་རོལ་པོ་རང་ཉིད་ལ་བསྟོད་ར་བཏང་བ་དེ་ནི་གཞན་ཕ་རོལ་པོ་དགའ་བ་ལ་དེ་ནི་སོ་སོར་དགའ་བའི་རྒྱུ་ག་ཚོད་ཡོང་རེ་འདི་ཡོང་ན་ཡོང་བ་མ་རེད་བ། དགའ་བདེ་དེ་ནི་དེ་ཉིད་ཀྱི་ཨ་ནི། བདག་གིས་དེ་ལས་ཤས་མི་འཐོབ། ད་དེ་འདྲ་བའི་ག་ཟེར་ན་གཞན་ཕ་རོལ་པོ་ལ་དགའ་བ་དང་བདེ་བ་བྱུང་བ་དེ་ལས་སོ་སོ་རང་ཉིད་ལ་དགའ་བ་དང་བདེ་བ་ཐོབ་ཡས་ག་ཡོད་བ་མ་རེད་བ། བདག་གིས་དེ་ལས་ཤས་མི་འཐོབ། དེ་བདེ་བ་ཡིས་བདག་བདེ་ན་ད་གཞན་ཕ་རོལ་པོ་བདེ་བ་དེ་བདག་བདེ་གི་ཡོད་ན་ཀུན་ལ་དེ་བྱ་དགོས་རེད་ད་ཁྱེད་རང་གཞན་ཕ་རོལ་པོ་བདེ་བ་བྱུང་བར་སོ་སོ་བདེ་གི་ཡོད་ན་ད་གཞན་ཕ་རོལ་པོ་ཀུན་ལ་བྱ་དགོས་རེད་སོ་སོ་དགྲ་ལ་བདེ་བ་བྱུང་ན་སོ་སོ་དགའ་བ་བྱེད་དགོས་རེད་ཨ་ག་རེ་གཉེན་ལ་བདེ་བ་བྱུང་ན་དགའ་དགོས་རེད་མ་གཏོགས་ཡང་སོ་སོ་རང་ཉིད་བསྟོད་ར་གཏོང་མཁན་དེ་ལ་དགའ་བ་བྱུང་ན་དགའ་བ་བྱེད་སྨད་ར་གཏོང་མཁན་དེ་ལ་ག་རེ་ཟེར་ན་དགའ་བ་བྱུང་ན་མི་དགའ་བ་བྱེད་ཀྱི་བ་མ་ཀུན་ལ་ཡང་གཅིག་པ་བྱེད་ཡ་རེད་བ་འོ་དེ་བདེ་བ་ཡིས་བདག་བདེ་ན་ཀུན་ལ་ཡང་དེ་བཞིན་བྱ་དགོས་ན་ཇི་ལྟར་གཞན་ལ་དགའ་བ་ཡིས། བདེ་བར་གྱུར་ན་བདག་མི་བདེ་ད་ཇི་ལྟར་གཞན་ལ་གཞན་སྲིད་སྟོང་ལ་གཞན་དགྲ་བོ་ལ། དགའ་བ་ཡིས་བདེ་བར་གྱུར་ན་སོ་སོ་གང་ཕྱིར་བདེ་གི་མེད་ས་ཀུན་ལ་ཡང། གཞན་ཕ་རོལ་པོ་དགའ་བ་བྱུང་ན་ཁྱེད་རང་སྐྱིད་པོ་འདུག་ཟེར་རང་ལབ་ཀྱི་འདུག་བ་དེ་ཡིན་ན་གཞན་ཕ་རོལ་པོ་ཐམས་ཅད་ལ་དགའ་བ་བྱུང་ན་ཁྱེད་རང་སྐྱིད་པོ་བྱེད་དགའ་བོ་བྱེད་དགོས་རེད་ག་ཟེར་ན་དེ་ཕ་རོལ་པོ་ཆབ་གཅིག་པ་རེད་བ། ད་ཁྱེད་རང་འདི་བྱེད་ཀྱི་མི་འདུག་བ། གཞན་ཕ་རོལ་པོ་རང་གི་དགྲ་ལྟ་བུ་ཞིག་ལ་དགའ་བ་བྱུང་དུས་ཁྱེད་རང་གར་ཟེར་ན་བདེ་བ་བྱེད་ཀྱི་མི་འདུག་བ། ཁྱོད་གར་ཟེར་ན་མི་བདེ་བ་བྱེད་ཀྱི་འདུག་བ། འོ་འདུག་ཟེར་རེད་བཞག།

ཨང་གཞན་ཡོན་ཏན་པ་གཞན་དག་ལ་ཕྲག་དོག་རྒྱུ་བྱེད་ཀྱི་འདུག་ཨང་རང་རྒྱུད་ཀྱི་ཕུན་སུམ་ཚོགས་པ་ཐམས་ཅད་འཇིག་པར་བྱེད་ཀྱི་འདུག་ཕུན་སུམ་ཚོགས་པ་ཡང་འཇིག་པར་བྱེད། དེ་བས་བདག་གི་བསྟོད་བསྟོད་སོགས་ནི་གཞིག་ཕྱིར་གང་དག་ཉེར་གནས་པ། ད་དེའི་ཕྱིར་བདག་གི་བསྟོད་པ་ལ་སོགས་པ་འདི་དག་ཕར་གཞིག་ཕྱིར་གང་དག་ཉེར་གནས་པ་དེ་དག་བདག་ནི་ངན་སོང་དུ་ལྟུང་བའང་བསྲུང་ཕྱིར་ཞུགས་མིན་ནམ་ད་སོ་སོའི་བསྟོད་པ་ཉམས་བཅུག་མཁན་གྲགས་པ་ཉམས་བཅུག་མཁན་དེ་སུ་རེད། སོ་སོའི་མི་དགའ་བ་དགྲ་དེ་རེད་འདུག་བ་བསྟོད་པ་ཉམས་བཅུག་མཁན་ཁོ་རེད་བཞག་གྲགས་པ་ཉམས་ད་དེ་འདྲའི་སོ་སོའི་བསྟོད་པ་དང་གྲགས་པ་ཉམས་བཅུག་མཁན་གང་ཟག་ལྟུང་སོང་ན་ཉེ་བར་གནས་པ་དེ་དག་ལ་དཔེ་ཡག་པོ་རེད་ག་ཟེར་ན་ང་མ་འོངས་པ་ངན་སོང་བ་ཅིག་འགྲོ་ཡ་དངོས་འབྲེལ་བྱས་ན་ང་ངན་སོང་འགྲོ་དགོས་ཡ་ཆགས་ཀྱི་རེད་ཡིན་ན་ཁོས་ངའི་བསྟོད་པ་དང་གྲགས་པ་ཉམས་བཅུག་ན་ང་ངན་སོང་དུ་འགྲོ་མི་དགོས་པ་ཡ་སྲུང་སྲུང་མཁན་གཅིག་རེད་བཞག་ཁོ་རེད་པ་སྲུང་མཁན་གཅིག་ཡིན་ཙང་ལྟུང་བ་བསྲུང་ཕྱིར་ཞུགས་མིན་ནམ་ཞུགས་མིན་ནམ་ད་དུང་ད་སོ་སོའི་གྲགས་པ་མ་གག་ཅིག་སོ་སོའི་བསྟོད་པ་ཉམས་བཅུག་འདུག་བ་གྲགས་པ་ཉམས་བཅུག་འདུག་བ་སོ་སོའི་བསྟོད་པ་དང་གྲགས་པ་མེད་ན།

དེ་ནང་བཞིན་ག་རེ་ནོར་ལོངས་སྤྱོད་ཡང་བགེགས་བྱེད་ཀྱི་འདུག་དེ་བགེགས་བྱེད་ཀྱི་འདུག་བ་སོ་སོ་མ་འོངས་པར་ཏག་ཏག་ཏུ་ཁོས་བགེགས་བྱེད་ཀྱི་འདུག་པ་ལ་ཚེ་ཕྱི་མ་ངན་སོང་འགྲོ་མི་འོང་ཁོས་སུ་ཞིག་བཟོད་པོ་འདུག་བགས་ད་དུང་འདི་ཟེར་ར་ལྟུང་བའང་བསྲུང་ཕྱིར་ཞུགས་མིན་ནམ། ད་མཐར་ཐུག་ན་ག་ལ་འོ་རེད་བདག་ནི་གྲོལ་བ་དོན་གཉེར་ལ་རྙེད་དང་བཀུར་སྟི་ཇི་ལྟ་བའང་ཚིག་འདི་ཡག་པོ་འདུག་ཁྱེད་རང་ཚོ་ཚིག་སྣང་མེད་དུ་མི་གཏོང་བ་དེ་བཞིན་བདག་ནི་གྲོལ་བ་དོན་གཉེར་ལ་ཨང་ག་རེ་རྙེད་དང་བཀུར། ང་སེམས་ཅན་ཐམས་ཅད་ཀྱི་དོན་སངས་རྒྱས་གོ་འཕང་དོན་དུ་གཉེར་བའི་གང་ཟག་བཞིན། སངས་རྒྱས་གོ་འཕང་དོན་དུ་གཉེར་བའི་གང་ཟག་ང་ལ་ལྟ་བུ་ཅིག་ལ་གནས་སྐབས་ཀྱི་རྙེད་པ་དང་བཀུར་སྟི་གང་ཡང་དགོས་ཡ་མི་འདུག་རེད་བ།

རེད་མ་རེད། དགྲ་བོ་དེ་དེ་ང་ཚོ་རྙེད་པ་ཉམས་བཅུག་འདུག། ཨ་ནི་ག་རེ་གྲགས་པ་ཉམས་བཅུག་གི་འདུག་ད་ག་ནང་བཞིན་ལོངས་སྤྱོད་ཉམས། ད་ང་ཚོ་ཆགས་ཞེན་བྱེད་ཡག་གི་གཞི་དེ་ཁོས་མེད་པ་བཟོས་གི་འདུག་བ། ཆགས་ཞེན་བྱེད་ཡག་གི་གཞི་དེ་མེད་པ་བཟོས་ན་ང་ཚོ་ཆགས་གི་མ་རེད་བ། མ་ཆགས་ན་ལས་བསགས་ཀྱི་མ་རེད་བ། ལས་མ་བསགས་ན་ངན་སོང་འགྲོ་གི་ཡོད་མ་རེད་བ། འདི་རེད་ད། འདི་བསམ་སྟངས་འདུག་སེ་རེད།

འདི་ནི་བསོད་ནམས་གེགས་བྱེད་ཅེས་དེ་ལའང་ཁྲོ་བར་རིགས་མིན་ཏེ། ད་ངའི་བསོད་ནམས་གེགས་བྱས་འདུག། རང་ཉིད་ངན་སོང་དུ་མི་འགྲོ་བའི་སྒོ་འཕར། རམ་སྒོ་གླེགས་ལྟ་བུ་ཁོ་ཡིན་པར་བྱས། འདི་ནི་བསོད་ནམས་གེགས་བྱེད་ཅེས་ད་ངའི་བསོད་ནམས་བསགས་པ་ལ་གེགས་བྱས་འདུག། ལབ་དགོས་མི་འདུག་རེད་བ་དགྲ་འདི་དེ་དེ་ལའང་ཁྲོ་བར་རིགས་མིན་ཏེ་བཟོད་མཚུངས་དཀའ་ཐུབ་ཡོད་མིན་ན། ད་ཁྱེད་རང་དགྲ་འདི་དེ་ཁྱེད་རང་བསོད་ནམས་བསགས་ཡ་གེགས་བྱེད་ཀྱི་བ་མ་དང་ཁྱེད་རང་བསོད་ནམས་བསགས་ཡ་རྐྱེན་བྱེད་ཀྱི་བ་རེད། རྒྱུ་མཚན་གང་ཟེར་དགྲ་འདི་དེ་ཁྱེད་རང་གནོད་པ་བྱས་པས་ན་གནོད་པ་བྱས་པས་གནོད་པ་བྱས་པས་ས་ཁྱེད་རང་བཟོད་པ་སྒོམ་སའི་ཡུལ་ཅིག་རྙེད་པ་རེད། བཟོད་པ་སྒོམ་སའི་ཡུལ་ཅིག་རྙེད་པས་ན་ད་བཟོད་པ་དང་བཟོད་པའི་ཉམས་ལེན་དེ་དཀའ་ཐུབ་ནང་དཀའ་ཐུབ་མཆོག་རེད་བ། ད་ཁྱོད་རང་བཟོད་པ་ལ་གནས་པས་ན་ཁོས་ཁྱེད་རང་བསོད་ནམས་དཔག་ཏུ་མེད་པ་བསགས་ཡ་རྒྱུ་བྱེད་ཀྱི་འདུག་མ་གཏོགས་བསོད་ནམས་ཉམས་ཡ་གེགས་ཆགས་ཀྱི་མི་འདུག་འདི་རེད་བ། འདི་ནི་བསོད་ནམས་གེགས་བྱེད་ཅེས་དེ་ལ་ཡང་ཁྲོ་བར་རིགས་མིན་ཏེ་བཟོད་མཚུངས་དཀའ་ཐུབ་ཡོད་མིན་ན་དེ་ལ་བདག་ནི་མི་གནས་སམ། ད་ཁོས་ག་ལབ་པ་རེད་དགྲ་འདི་དེ་ང་བསོད་ནམས་བསགས་པ་ལ་གེགས་བྱེད་འདུག་ལབ་ན་བསོད་ནམས་བསགས་ཡ་གེགས་མ་བཏང། བསོད་ནམས་བསགས་ཡ་མཐུན་རྐྱེན་རེད། གང་ཟེར་བསོད་ནམས་བསགས་ཡག་མཐུན་རྐྱེན་གང་ཡིན་ཟེར་ན། གང་ཟེར་བསོད་ནམས་བསགས་ཡག་ཉམས་ལེན་མཆོག་ཏུ་གྱུར་པ་ག་རེད་བཟོད་པའི་ཉམས་ལེན་དེ་རེད། ད་ཁྱེད་རང་བཟོད་པའི་ཉམས་ལེན་བྱེད་ཡག་གི་རྐྱེན་ཡོད་ན་མེད་ན་ཁོས་བྱེད་ཀྱི་འདུག་ཨཱ། བསོད་ནམས་བསགས་ཡག་གི་རྐྱེན་བྱེད་འདུག་མ་གཏོགས་བསོད་ནམས་ཉམས་ཡག་ག་རེ་བྱེད་ཀྱི་མི་འདུག་གེགས་བྱེད་ཀྱི་མི་འདུག་ཨཱ། ད་ཉམས་ལེན་ནང་ཡག་ཤོས་ག་རེ་རེད་བཟོད་པའི་ཉམས་ལེན་ཡིན་ཁ་སང་ཕྱིན་ཚར་བ། བ་སངས། ཞེ་སྡང་ལྟ་བུའི་སྡིག་པ་མེད། བཟོད་པ་ལྟ་བུའི་དཀའ་ཐུབ་མེད། དེ་བས་བཟོད་ལ་ནན་ཏན་དུ་སྣ་ཚོགས་ཚུལ་གྱིས་བསྒོམ་པར་བྱ། ཨོ་དེ་རེད། དེ་ཡིན་ཙང་དགྲ་ཟེར་ཡ་དེ་དངོས་འབྲེལ་གཅིག་བསམ་བཏང་བས་ན་སོ་སོ་རང་ཉིད་བཟོད་པ་སྒོམ་ཡག་དཔེ་ཧ་ལས་པའི་དམིགས་རྐྱེན་ཡོད་ན་མེད་ན་ཅིག་ཨོ་དེ་རེད། ད་ཁོ་བོ་མེད་ན་བཟོད་པ་སྒོམ་ས་ཡོད་མ་རེད་པ། བཟོད་པ་སྒོམ་ས་མེད་དུས་སྒང་ལ་བཟོད་པའི་ཉམས་ལེན་བྱེད་ཐུབ་ཀྱི་མ་རེད། ཨ་བསོད་ནམས་དཔག་ཏུ་མེད་པ་བསགས་ཐུབ་ཀྱི་མ་རེད་འདི་སྐད་ཆ་རེད། དེ་ལ་ཡང་ཁྲོ་བར་རིགས་མིན་ཏེ་བཟོད་མཚུངས་དཀའ་ཐུབ་ཡོད་མིན་ན་དེ་ལ་བདག་ནི་ཇི་ལྟར། མི་གནས་སམ་ད་དེ་འདྲའི་དཔེ་བཟོད་པ་བསྒོམ་ཡག་རྐྱེན་དེ་འདྲའི་ཅིག་ཕྲད་ཡོང་དུས་སྒང་ལ་ད་དེ་ལ་དཔེ་སེམས་ཡག་པོ་ཞིག་གནས་ཏེ་བཟོད་པ་མ་བསྒོམ་པར་བསྡད་ན་ཧ་ལས་པའི་ཕངས་པོ་རེད་ད་བཟོད་པ་བསྒོམ་དགོས་རེད་ད་དཔེ་དེ་འདྲའི་བཟོད་པ་བསྒོམ་ཡག་གི་དཔེ་རྐྱེན་ཡག་པོ་ཅིག་རག་སོང་བསམ་བསམ་བྱས་རེད་བ་བསྒོམ་དགོས་རེད་ཟེར་བ་རེད། དེ་རེད་དུ་བ་ད་ང་ཚོ་བསོད་ནམས་བསགས་ཡ་ཧ་ལས་པའི་བཟོད་པའི་ཉམས་ལེན་དེ་བསོད་ནམས་བསགས་ཡ་བཞི་པོ་ཡིན་ཟེར་རེད་བཟོད་མཚུངས་དཀའ་ཐུབ་ཡོད་མིན་ན་དེ་ལའང་བཟོད་པ་དེ་ལ་དེ་ལ་བདག་ནི་མི་གནས་སམ་ཟེར། གལ་ཏེ་བདག་ནི་རང་སྐྱོན་གྱིས་དེ་ལ་བཟོད་པར་མི་བྱེད་ན་ད་སོ་སོའི་རང་གི་སྐྱོན་གྱིས་སོ་སོའི་རང་གི་ད་ཉོན་མོངས་ལ་དེ་འདྲའི་སྐྱོན་གྱི་དབང་གིས་ཨ་ནི་དེ་འདྲའི་བྱེད་ཀྱི་བཟོད་པ་སྒོམ་སའི་ཡུལ་སླེབས་ཡོང་དུས་སྒང་དེ་ལ་བཟོད་པ་མ་བསྒོམས་པས་ན་བསོད་ནམས་རྒྱུ་ནི་ཉེར་གནས་པ་དེ་ལ་དེ་ལ་བདག་གེགས་བྱས་པར་ཟད་ད་སོ་སོའི་བསོད་ནམས་སོ་སོའི་དཔེ་རང་སྐྱོན་དབང་གིས་ཉོན་མོངས་དབང་གིས་ད་ཉོན་མོངས་དབང་གིས་དེ་འདྲའི་ཨ་ནི་བྱེད་ཀྱི་བཟོད་པ་སྒོམ་སའི་ཡུལ་འཁྲིས་སླེབས་ཡོང་དུས་སྒང་བཟོད་པ་མ་བསྒོམས་བསྡད་པས་ན་བསོད་ནམས་བསགས་ཡ་གི་རྒྱུ་དེ་འདྲའི་ཡག་པོ་ཅིག་འཁྲིས་སླེབས་ཡོང་དུས་སྒང་ལ་དེ་ལ་ད་སོ་སོའི་སོ་སོའི

ག་དུས་ན་སུ་ལ་བྱམས་སྐྱོང་བྱེད་ཀྱི་ཡོད་བཟོད་པ་སྒོམ་ཡག་ཁོར་ཡོང་བ་མ་རེད། བཟོད་པ་ཟེར་དུས་ག་ལ། ཅིག་སེམས་ལ་མི་སུན་པ་དང་སེམས་ལ་དཀའ་ངལ་འཕྲད་དེར་བཟོད་ཡག་ཅིག་རེད་པ། བྱམས་སྐྱོང་བྱེད་མཁན་སོ་སོར་མི་སུན་པ་བཟོ་བ་མ་རེད་པ། ད་ང་ཚོར་མི་སུན་པ་བཟོ་མཁན་སུ་རེད། དགྲ་དེ་རེད་ད་བཟོད་པ་སྒོམ་སའི་ཡུལ་ཡོད་ན་མེད་ན་ཅིག་ཁོ་ཡིན་ཙང་ད་ཁོ་ངེས་པར་དུ་ཅིག་གི། ཁོང་ཁྲོ་མ་བྱེད་བཟོད་པ་སྒོམ་དགོས་རེད་ད་བསོད་ནམས་ས་ཡ་རྒྱུག་བཞི་པོ་རེད་འདུག་བ། འོ་འདུག་སེ། གང་ཞིག་གང་ད་ཉི་མ། ན་ཅིག་སྒྲུབ་མི་ཤེས་ཡ་འདུག་བ། ལྷས། བ་གོ་ཡོད་ན་འདི་ཡན་ཡོད་འདུག་བ་མི་ཞིག་བཟོད་པ་སྒོམ་བདེ་རེད།

འོ་འདུག་ཅེས་གང་ཞིག་གམ། འོ་འདུག་ཅེས་ད་བསོད་ནམས་རྒྱུ་ལ་ཉེར་གནས་པ་དེ་ལ་དྲངས་ནས། དེ་ལ་བདག་གེགས་བྱེད་པ་སོ་སོའི་གེགས་སོ་སོས་བྱེད་ཀྱི་འདུག་གཱ། ད་བཟོད་པ་ག་ས་ཁོང་ཁྲོ་སློང་བའི་གང་ཟག་གནོད་བྱེད་དེ་ང་རང་ཚོ་བཟོད་པའི་ཉམས་ལེན་བཟོད་པ་ཉམས་ལེན་གྱི་རྒྱུ་ཡོད་ན་མེད་ན་ཁོ་རེད། གང་ཟེར་ན། གནོད་བྱེད་ཀྱི་ད་ཅིག་དགྲ་བོའི་གནོད་བྱེད་དེ་ཡོད་ན། གོང་མའི་བཟོད་པ་དེ་ཡོང་གི་རེད། དགྲ་བོའི་གནོད་བྱེད་མེད་ན་བཟོད་པ་དེ་ཡོད་མ་རེད་བྱས་ཙང་དེ་འདྲའི་བཟོད་པ། བཟོད་པའི་ཉམས་ལེན་ཡོད་མེད་ཟེར་ག་པར་ཐུག་དེ་རེད་གནོད་བྱེད་ཀྱི་དགྲ་བོ་ཡོད་མེད་རག་ལས་གནོད་བྱེད་ཀྱི་དགྲ་བོ་དེ་བཟོད་པའི་ཉམས་ལེན་བྱུང་ཡག་གི་ཐུན་མོང་མ་ཡིན་པའི་རྒྱུ་གཅིག་རེད། ད་གང་ཞིག་གང་མེད་མི་འབྱུང་བ། གང་ཞིག་གང་ཞིག། རེད་པ། གང་མེད་མི་འབྱུང་ལ། གང་ཞིག་ཡོད་ན་ཡོད་གྱུར་པ་དེ་ཉིད་དེ་ཡི་རྒྱུ་ཡིན་ན་ད་དེ་རྣམ་འགྲེལ་གྱི་རིགས་རེད་པ། རྒྱུ་གང་ཞིག་ཡོད་ན་འབྲས་བུ་དེ་འབྱུང་ལ་རྒྱུ་གང་ཞིག་མེད་ན་འབྲས་བུ་དེ་མི་འབྱུང་བ་དེ་ཨང་འོག་ལ་སོ། རྒྱུ་དེ་དང་འབྲས་བུ་གཉིས་ཕན་ཚུན་ག་རེ་མེད་ན་མི་འབྱུང་བའི་འབྲེལ་བ་གྲུབ་པ་ནང་བཞིན་ད་བཟོད་པ་སྒོམ་ཡག་ཉམས་ལེན་གྱི་དེ་དང་ཨང་གཅིག་རང་ཉིད་ལ་གནོད་བྱེད་ཀྱི་དགྲ་བོ་གཉིས་མེད་ན་མི་འབྱུང་ག་རེ་རྒྱུ་རེད། གང་ཞིག་ལ་རང་གི་གནོད་བྱེད་དེ་ཡོད་ན་དེའི་འབྲས་བུ་བཟོད་པ་སྒོམ་ཡག་དེ་ཡོད། གང་ཞིག་གནོད་བྱེད་མེད་ན་བཟོད་པ་སྒོམ་ཡག་ཡོད་མ་རེད་བྱས་ན་ད་ག་རེ་མེད་ན་མི་འབྱུང་གི་རྒྱུ་རེད། དགྲ་བོ་དེ་ང་རང་ཚོ་བཟོད་པ་སྒོམ་ཡག་གི་ཉམས་ལེན་ག་རེ་རེད་མེད་ན་མི་འབྱུང་གི་རྒྱུ་རེད། མེད་ན་མི་འབྱུང་རྒྱུ་དོན་ཚང་དུ་གང་ཞིག་གང་མེད་མི་འབྱུང་ལ་གང་ཞིག་ཡོད་ན་ཡོད་གྱུར་པ་དེ་ཉིད་དེ་ཡི་མེད་ན་མི་འབྱུང་རྒྱུ་ཡིན་ན་ཇི་ལྟར་དེ་ལ་གེགས་བྱེད་བྱ། འོ་གེགས་བྱེད་བྱ་ད་ག་རེ་བྱས་གེགས་བྱ། ཁྱེད་རང་པས་ཅི་གེགས་ཆགས་ཀྱི་མི་འདུག་མེད་ན་མི་འབྱུང་རྒྱུ་རེད་ཤག། བཟོད་པའི་ཉམས་ལེན་བྱེད་ཡག་ག་རེ་མེད་ན་མི་འབྱུང་རྒྱུ་རེད་ཤག་ཟེར་ན།

ད་མདོར་བསྡུས་ན་གནོད་བྱེད་ཧ་ལས་པའི་དཀོན་པོ་རེད་གནོད་བྱེད་དཀོན་པོ་ཡིན་ཙང་གནོད་བྱེད་ག་ཟེར་འཕྲད་པ་དེ་ཚོད་ཀྱི་སྡིག་པའི་ང་རང་ཚོས་གོ་སྐབས་དམ་འཛིན་བྱས་ནས་དེ་ལ་བཟོད་པ་སྒོམ་མ་གཏོགས་ཞིག་ན་གནོད་བྱེད་ཟེར་ཡག་ཉུང་ཉུང་རེད། འཇིག་རྟེན་ན་སློང་བ་མང་པོ་རེད་གནོད་བྱེད་ཉུང་ཉུང་རེད། གནོད་བྱེད་ཟེར་ཡག་དེ་ཕར་གནོད་པ་ཞིག་མ་བྱས་ན། ཚུར་གནོད་པ་ཡོང་གི་མི་འདུག་ག། ད་ང་ཚོ་ག་རེ་བྱང་ཆུབ་སེམས་དཔའི་ཉམས་ལེན་ཐེག་ཆེན་ཉམས་ལེན་བྱེད་ག་ཟེར་ན་མི་ཞིག་ནང་ལ་ཕར་གནོད་པ་ཞིག་རང་བྱེད་ཀྱི་མ་རེད། མ་བྱས་དུས་ང་ལ་ཚུར་གནོད་བྱེད་ཡོང་གི་མ་རེད་ཚུར་གནོད་བྱེད་མེད་ན་ག་རེ་ཡོང་གི་མ་རེད། བཟོད་པ་སྒོམ་སའི་ཡུལ་མི་འདུག་ག་དེ་སྐད་ཅིག་དེ་རེད་ཤག།

འདི་ལྟར་ཕར་གནོད་མ་བྱས་ན་འགའ་ཡང་གནོད་པར་མི་བྱེད་དོ། ད་ང་ཚོ་སྤྱིར་ཅིག་སངས་རྒྱས་ཆོས་ཉམས་ལེན་བྱེད་མཁན་ལ་སྤྱོད་པ་འཚེ་བ་མེད་པར་ཕར་གནོད་པ་བྱེད་ཀྱི་མ་རེད་པ་ད་ན་ཞིག་ཐེག་པ་ཆེན་པོ་ཉམས་ལེན་བྱེད་ཡ་ནི་ག་ཟེར་ན་སྙིང་རྗེ་བསམ་པ་ཅན་གྱི་ཆོས་ཆགས་དེ་ཇི་རིང་ཙམ་གཞན་ལ་གནོད་པ་བྱེད་ཕར་གནོད་པ་མ་བྱས་ན་མང་ཆེ་ཤོས་གནོད་པ་བྱེད་ཀྱི་མི་འདུག་ང་ཚོ་ད་ག་པར་ཕྱིན་པ་ནས་ཕར་ཁ་དྲག་ན་དྲག་མ་སེམས་མི་སུ་གཅིག་སུ་སུ་ཁ་དྲག་ན་སེམས་ཀྱི་ཡོང་མི་འདུག་བ་ད་མི་རང་ཚོ་མ་སེམས་པ་སེམས་པ་ཐང་ཐང་མེད་དེ་ཡིན་ན་ནི་ཅིག་འདྲ་མི་འདྲ་བྱེད་ཀྱི་རེད་མ་གཏོགས་མི་རང་ཚོ་སེམས་ཀྱི་མི་ཐང་ཐང་ཡོད་དུས་ཀྱི་ད་ག་མང་ག་གནོད་པ་བྱེད་ཀྱི་མི་འདུག་མི་ལ།

པའི་ཁྱིམ་ལ་གཏེར་རྙེད་པའི་རེ་བ་ནང་བཞིན་རེད། གང་ཟེར་ན། ག་ལ་བ་རེ། དེ་བས་ངལ་བས་མ་བསྒྲུབས་པའི་ཁྱིམ་དུ་གཏེར་ནི་བྱུང་བ་ལྟར་བྱང་ཆུབ་སྤྱོད་པའི་གྲོགས་གྱུར་པས་བདག་ནི་ཨ་ནི་དགྲ་ལ་དགའ་བར་བྱ། ཨ་ང་རང་ཚོ་ཕར་འཚོལ་མ་དགོས་པ། ཨ་ཁོ་རང་ང་རང་ཚོ་ཁྱིམ་ལ་ཚུར་ཡོང་ནས་དཔེར་ན་མི་དབུལ་པོ་གཅིག་ལ་ཁོ་རང་ཕར་འཚོལ་མ་ཁོ་རང་ཁང་པའི་ནང་གཏེར་ཆེན་པོ་རྙེད་སོང་ཞེ་པོ་དགའ་གི་རེད་བ། ད་དེ་འདྲའི་དགའ་བ་སྒོམ་རྒྱུ་སོ་སོའི་བཟོད་པ་སྒོམ་དགོས་བསམ་བསམ་བློ་ཡོད་རེད། ད་དེ་འདྲའི་བཟོད་པ་སྒོམ་སའི་ཡུལ་སོ་སོས་ཕར་འཚོལ་གར་མ་ཕྱིན་མི་ཁོ་རང་ང་རང་ཚོ་ཚུར་ཨ་བཟོད་པ་སྒོམ་སའི་རྐྱེན་བྱེད་གར་ཡོང་རེད་བ། ད་དེ་འདྲ་བའི་གང་ཟེར་ན

ལོག། ལོག་ནས་ཅུང་གནས་འདེགས་ཆ་ཚང་གནང་རེད་གནང་ནས་ཨ་མཐའ་མ་ལ་ངས་ཁྱེད་རང་ཚོ་ག་རེ་ད་ཅིག་དེ་ཚིམ་པར་བྱས་ཡོད་གང་ཟེར་ན་འོ་ལགས་སོ་ཤ་དང་ཁྲག་གིས་ཚིམ་པར་བྱས་ཡོད་ད་ཁྱེད་རང་ཚོ་དེ་འདྲའི་ངའི་སྦྱིན་པ་བཏང་ཡག་གི་ཉམས་ལེན་གི་ཨ་ཅིག་སྦྱིན་པ་བཏང་ཡག་རེད་བཟོད་པ་སྒོམ་རྒྱུའི་ཉམས་ལེན་དེ་འདྲའི་ཡག་པོ་བྱས་ཙང་མ་འོངས་པར་ང་སངས་རྒྱས་གོ་འཕང་ཐོབ་པ་དེ་ཙམ་ན་ཆོས་ཀྱི་བགོ་སྐལ་ཐོག་མ་དེ་ག་རེ་ཁྱེད་རང་ཚོར་སྦྱིན་གྱི་ཡིན་ད་དེ་འདྲའི་སངས་རྒྱས་གོ་འཕང་ཐོབ་ཡག་དེ་རྐྱེན་ཁོ་ཚོས་བྱས་རེད་བ། ཨོ་དེ་ཡིན་ཙང་ཅིག་ཡིན། ཨ་གནོད་སྦྱིན་ལྔ་དེ་མཐར། ཨ་ཅིག་བཅོམ་ལྡན་འདས་ཀྱི། བདེན་བཞི་ཆོས་འཁོར་གསུང་དུས་འཁོར་ལྔ་སྡེ་བཟང་པོ་དེ་རེད་ཟེར་གྱི་འདུག་འཁོར་ལྔ་སྡེ་བཟང་པོ་དེ་སྔར་གནོད་སྦྱིན་ལྔ་གི་སྐྱེ་བ་རེད་ཟེར་གྱི་འདུག། དེ་ཡིན་ཙང་ང་ཚོ་བཟོད་པའི་ཉམས་ལེན་སྒོམ་པའི་གནས་སྐབས་རྒྱལ་བའི་སྲས་ག་རེ་རེད་བ་བྱང་ཆུབ་བྱང་ཆུབ་སེམས་དཔས་ཀྱང་ཉམས་ལེན་བསྐྱལ་བ་དེ་ཉམས་ལེན་དེ་ལ་སངས་རྒྱས་གོ་འཕང་ཐོབ་ཡོང་དུས་ཨང་དེའི་དགེ་རྩ་འདི་དག་ཐམས་ཅད་ཐོག་མར་གྱི་སུ་ལ་བསྔོ་འོས་རེད་དེ་ལ་བདར་འོས་ཟེར་དུས་སུ་ལ

གང་ལྟར་ཡང་ད་འོ་ལགས་སོ། དེ་ཡིན་ཟེར་བ་ད་གང་ཟེར། གནོད་བྱེད་ལ་ད་ཅིག་གང་ཟེར་ན་བཟོད་པ་སྒོམ་དགོས་རེད། གཙོ་བོ་ད་འདི་ནི་མ་འཚམས་དེ་ཡིན་ཡིན་ཟེར་ལ་གནོད་བྱེད་ལ་བཟོད་པ་སྒོམ་དགོས་རེད། གང་ཟེར་ན་ང་ཚོ་ཅིག། འཇིག་རྟེན་ན་གནོད་པ་བྱེད་མཁན་ཧ་ལས་པའི་དཀོན་པོ་རེད། བྱས་ཙང་ད། བཟོད་པ་སྒོམ་རྒྱུའི་གོ་སྐབས་ཅིག་རག་ཡོང་དུས་སྒང་ལ་ངེས་པར་དུ། ཨ་ནི་བཟོད་པ་སྒོམ་དགོས་རེད་མ་གཏོགས་པའི་ཨ་ནི་ཅིག་གི། དེའི་གང་ཟེར་ན་གོ་སྐབས་དེ་ཤོར་བཏང་བས་ན། ཨ་ནི་ཕྱིས་སུ་དེ་འདྲའི་བཟོད་པ་བསྒོམ་ཡག་གོ་སྐབས་དེ་རག་གི་མ་རེད་རྒྱུ་མཚན་གང་ཟེར་ན་འཇིག་རྟེན་ན་གང་ཟེར་ན་འོ་ལགས་སོ། བཟོད་པ་བསྒོམ་སའི་ཅིག་ཡུལ་དཀོན་པོ་ཞེ་པོ་ཅིག་རེད། སློང་བ་མང་པོ་ཞེ་པོ་ཅིག་རེད། སློང་བ་དེ་ལས་མང་དེ་ཡོང་སུ་རེད་འཇིག་རྟེན་ན་ནི་སློང་བ་མོད་གནོད་པ་བྱེད་པ་དཀོན་པ་སྟེ་དེ་བས་ཕར་གནོད་མ་བྱས་ན་འགའ་ཡང་གནོད་པ་མི་བྱེད་དོ། ཁ་སང་ཞུས་ཡིན་པ་ད་ང་ཚོ་ཅིག། མི་གཞན་དག་གི་སོ་སོར་ད་ཅིག་གི་ཚིག་རྩུབ་པོ་ལབ་དུས་རེད་དང་ད་ག་ནང་བཞིན་ད་ཟུར་ཟ་ལབ་དུས་གང་དང་ཡང་ད་ཅིག་གི་སེམས་ལ་ད་ཕོག་ཐུག་ཡང་ལུས་ལ་ད་ག་ནང་བཞིན་གནོད་པ་ཡང་དེ་འདྲའི་གི་བྱ་བ་རྩོམ་ཡོང་དུས་འང་ངེས་པར་དུ་བཟོད་པ་སྒོམ་དགོས་རེད་ཟེར་བ་རྒྱུ་མཚན་གང་ཟེར་ན་ད་དེ་འདྲ་བའི་བཟོད་པ་སྒོམ་ཡག་གོ་སྐབས་ཡག་པོ་དེ་འདྲའི་རག་ཡོང་དུས་མ་སྒོམ་ན། ཕྱིས་སུ་དེ་འདྲའི་བཟོད་པ་སྒོམ་ཡག་གོ་སྐབས་རག་གི་མ་རེད་གང་ཟེར་ན་གནོད་པ་བྱེད་མཁན་དེ་ང་ཚོ་ཧ་ལས་པའི་དཀོན་པོ་རེད། རྒྱུ་མཚན་གང་ཟེར་ན་ང་རང་ཚོ་ཕར་ལ་གནོད་པ་མ་བྱས་ན་མི་ཁོ་རང་གི་སེམས་ཅན་བག་ཡོད་པའི་ང་རང་ཚོ་ཚུར་ལ་ཅིག་གི་གནོད་པ་བྱེད་མཁན་ཧ་ལས་པའི་དཀོན་པོ་ཆགས་ཀྱི་འདུག་བ། ཁ་སང་ང་ཚོ་ཞུས་པ་དཔེ་ལྟ་བུ་ཅིག་དེ་ཡིན་ཙང་ལྷག་པར་དུ་ང་རང་ཚོ་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་མཁན་ཅིག་ཡིན་ན་ནི་གཞན་དག་ལ་ཁྱོན་ནས་གནོད་པ་བྱེད་ཀྱི་མ་རེད་པ་རེད་པ་གནོད་པ་རྩ་བ་ཉིད་ནས་བྱེད་ཀྱི་མ་རེད་པ་མ་བྱས་དུས་སྒང་ལ་ཚུར་གནོད་པ་བྱེད་མཁན་རག་གི་ཡོད་པ་མ་རེད་ཚུར་གནོད་པ་བྱེད་མཁན་རག་མེད་དུས་སྒང་ལ་བཟོད་པ་སྒོམ་ས་རག་གི་ཡོད་པ་མ་རེད་ད་བཟོད་པ་སྒོམ་ས་མ་རག་ན་བཟོད་པའི་ཉམས་ལེན་འདི་མཐར་ཕྱིན་ཐུབ་ཀྱི་མ་རེད་པ་སངས་རྒྱས་གོ་འཕང་ཐོབ་བ་ལ་ག་རེ་རེད་རང་རྒྱུད་སྨིན་པར་བྱེད་པའི་ཕར་ཕྱིན་དྲུག་དང་གཞན་རྒྱུད་སྨིན་པར་བྱེད་པའི་བསྡུ་བའི་དངོས་པོ་བཞི་ཉམས་སུ་ལེན་དགོས་འདུག་ཕར་ཕྱིན་དྲུག་གཅིག་ཆགས་བཟོད་པའི་ཉམས་ལེན་དེ་ཡོང་གི་མི་འདུག་ག་གང་ལྟར་ཀྱང་འདི་གསུང་དགོས་ཟེར་རེད་དེ་ནས་བཟུང་ད་ལྟ་ང་རང་ཚོ་བཟོད་པ་སྒོམ་སའི་ཡུལ་དེ་འཕྲད་ཡོང་དུས་གང་ལ་དགའ་བ་སྒོམ་དགོས་རེད་ག་འདྲ་སྒོམ་དགོས་རེད་ཟེར་ན་དེ་བས་ངལ་བས་མ་བསྒྲུབས་པའི་ཁྱིམ་དུ་གཏེར་ནི་བྱུང་བ་ལྟར་སོ་སོས་འབད་བརྩོན་བྱས་ནས་སྒྲུབ་མི་དགོས་པ་ང་རང་ཚོ་མི་དབུལ་པོ་ཅིག་ལ་ཁྱིམ་ནང་ལ་གཏེར་དཔེར་ན་གསེར་གྱི་གཏེར་ཁ་ཁོ་རང་ཚོ་ཁང་པའི་ནང་ཐོན་པ་ཡིན་ན་ཞེ་པོ་དགའ་བ་གཅིག་རེད་བ་ཁོ་རང་དཀའ་ལས་རྒྱག་མ་དགོས་ཐོག་དེ་ནས་ཁོ་རང་ཁང་པའི་ནང་གཅིག་གི་གསེར་ལྟ་བུའི་གཏེར་གཅིག་ཐོན་པ་ཡིན་ན་ཁོ་དགའ་ཚོར་ཞེ་པོ་གཅིག་རེད་བ་དཔེ་དེ་ནང་བཞིན་ང་རང་ཚོ་གི་ཕ་གཅིག་འབད་བརྩོན་བྱས་ནས་ག་སོ་གནོད་པ་བྱེད་སའི་ཡུལ་དེ་འཚོལ་གར་འགྲོ་མི་དགོས་པ་ཁོ་རང་ང་རང་ཚོ་མདུན་ལ་ཚུར་བེད་ཅིག་ཁྲིད་ལ་ཡོང་ནས་ཨན་གྱི་བཟོད་པ་སྒོམ་སའི་གོ་སྐབས་དེ་འདྲའི་བྱུང་བ་དེ་ངེས་པར་དུ་ག་ཟེར་ན་ཁྱིམ་དུ་གཏེར་ནི་བྱུང་བ་ལྟར་བྱང་ཆུབ་སྤྱོད་པའི་གྲོགས་གྱུར་པས་བདག་ནི་དགྲ་ལ་དགའ་བར་བྱ་གསུངས་འདུག་བ་ད་དེ་འདྲ་བའི་ག་ཟེར་ན་གནོད་བྱེད་དེ་ཚོ་ང་རང་ཚོ་མ་འོངས་པའི་ད་ཅིག་འབྲས་སྐྱབས་སངས་རྒྱས་གོ་འཕང་དེ་ཐོབ་ཡག་གི་ད་འོ་ལགས་སོ་སྤྱོད་པ་བེད་ཅིག་ཐོབ་ཅིག་གི་ད་སྤྱོད་པ་ལ་སློབ་པའི་གྲོགས་རེད་པ་ཞིག་རེད་ད་རེད་པ།

ནུས་པ་ཆེ་རུ་མ་བཏང་སྟེ་ནོར་བུ་མང་ཆུང་རུ་བཏང་ནས་ཁོང་ཁྲོའི་ཉེས་དམིགས་རེད་དེ་ནང་བཞིན་བཟོད་པའི་ཕན་ཡོན་བསམས་ནས་དེ་ཆུང་རུ་བཏང་དགོས་རེད་བ། ད་ག་ལེ་ག་ལེ་གོམས་པའི་དབང་གིས། ཨ་ནི་བཟོད་པ་སྒོམ་སྒོམ་སྒོམ་སྒོམ་སྒོམ། ད་བཟོད་པའི་ཉམས་ལེན་དེ་ལ་སྤྲོ་བ་དང་ད་དེ་ནང་བཞིན་བཟོད་པའི་ཉམས་ལེན་དེ་ལ་ཞེ་པོ་བེད་ཅིག་འོ་ལགས་སོ་ང་ཚོ་མ་བཟོ་ནོ་ཅིག་ཡིད་བེད་ཅིག་སྤྲོ་སྣང་སྐྱེ་ཡོང་དུས་གང་ད་གནོད་བྱེད་འཕྲད་ཡོང་དུས་གང་ད་ཕལ་ཆེར་དགའ་བ་སྒོམ་ཡ་དེ་ག་ལེ་ག་ལེ་ཡོང་གི་ཡོད་ཀྱི་རེད་ད་ད་ང་ཚོ་དེ་དཀའ་ལས་ཁག་པོ་རེད་མ་སྦྱངས་ཡོང་མ་རེད་བ་དེ་ཡིན་ཙང་ད་མ་འོངས་པ་ལ་བློ་གོམས་པའི་དབང་གིས་ད་གནོད་བྱེད་འཕྲད་ཡོང་དུས་གང་ལ། འདི་ནང་བཞིན་འབྱུང་དགོས་ཟེར། བདག་གི་ཁྱིམ་དུ་གཏེར་ནི་བྱུང་བ་ལྟར་ན་བྱང་ཆུབ་སྤྱོད་པའི་གྲོགས་ཡིན་ཏེ་བདག་ནི་དགྲ་ལ་དགའ་བར་བྱ་ཚིག་འདི་བདག་རང་ཡོང་དགོས་ཟེར་བ། འདུ་བྱེད། ད་ང་རང་ཚོ། པའི། མ་འོངས་པ་ལ་སངས་རྒྱས་གོ་འཕང་བསྒྲུབ་ཡོང་གི་བ་དེ་ནས་སངས་རྒྱས་གོ་འཕང། དེ། སངས་རྒྱས་གོ་འཕང་ཟེར་ནི་མི་འདུག་ད་གང་བདག་གི་བཟོད་པ་སྒོམ་པ་ལ་བརྟེན་ནས་གནས་སྐབས། ཨ་ཅེ་བཟོད་པའི་འབྲས་བུ་བརྗོད་རེ་མཐར་སངས་རྒྱས་གོ་འཕང་ཐོབ་ཀྱི་རེད་བ་འོ་དེ་འདྲ་བའི་བདག་གི་བཟོད་པ་སྒོམ་པའི་ཉམས་ལེན་ལ། བཟོད་པའི་ཉམས་ལེན་བྱས་པར་བརྟེན་པའི་འབྲས་བུ་འདི། ཐོག་མར་ག་པར། བསྔོ་དགོས་རེད་ཟེར་ན་ང་རང་ཚོ། དེ་འདྲའི་བཟོད་པའི་ཉམས་ལེན་གང་ལ་བརྟེན་ནས་བྱུང་སའི་གཞི། གནོད་བྱེད་དེ་ལ་ཕར་བསྔོ་བ་རེད། རྒྱུ་མཚན་ག་ཟེར་དེ་འདྲའི་བཟོད་པ་སྒོམ་པ་ལ་བརྟེན་ནས། འབྲས་བུ། གནས་སྐབས་ད་ཅིག་གི་འོ་ལགས་སོ་འབྲས་བུ་རེད་མཐར་ཐུག་གི་འབྲས་བུ་དེ་འདྲ་བྱུང་བ་འདི། བཟོད་པ། སྒོམ་སའི་གནོད་བྱེད་ཀྱི་ཡུལ་དང་ང་རང་ཚོ་གཉིས་ཚོགས་ལ་བརྟེན་ནས་གྲུབ་པ་ཡིན་ཙང། ཐོག་མར་དེ་ལ་ག་ཟེར་ན་བདར་དགོས་རེད་བདར་དགོས་བཟོད་པ་དེ་ལ་བསྔོ་དགོས་རེད་གསུང་དགོས་ཟེར་བྱས་ཙང། འདི་དང་བདག་གིས་བསྒྲུབས་པས་ན་དེ་ཕྱིར་བཟོད་པའི་འབྲས་བུ་ནི་འདི་ལ་ཟེར་དུས་གང་ལ་སུ་ལ། ང་རང་ཚོ་གནོད་བྱེད་དེ་ལ་ཐོག་མར་བདར་འོས་ཏེ་དེ་ལ་བསྔོ་དགོས་རེད། ཁ་སང། ང་ཚོ་བཅས་ཀྱིས་བཅོམ་ལྡན་འདས་ཀྱི་ད་རྒྱལ་པོ་བྱམས་པའི་སྟོབས་ཀྱི་སྐུ་སྐྱེ་བཞེས་པའི་སྐབས་སུ་ལ་གནོད་སྦྱིན་ལྔ་ལ་བཅོམ་ལྡན་འདས་སྐུ་ལུས་བཏང་བ་དང་སྐུ་ལུས་བཏང་ནས་བཅོམ་ལྡན་འདས་ཀྱི་དེའི་སྐབས་སུ་ཨ་ཅེ་ངས་ད་ལྟ་ཁྱེད་རང་ཚོ། ལུས་ཀྱི་པད་ཤ་ཁྲག་གིས་ཚིམ་པར་བྱེད་མ་འོངས་པ་ལ་ཆོས་ཀྱི་བགོ་སྐལ་ཐོག་མ་དེ་ཁྱེད་རང་ཚོར་བྱིན་གྱི་ཡིན། ཐུགས་སྨོན་གནང་འདུག་བྱས་ཙང་ད་དེ་འདྲའི་བཟོད་པའི་ཉམས་ལེན་བྱུང་བ་དེ་ཁོ་རང་ཚོ་གིས་བས་བཅོམ་ལྡན་འདས་ལ་ཨ་ཅེ་སྐུ་ལུས་ལ་ཐོ་འཚམས་པའི་གནོད་པ་བྱས་པས་ན་བཅོམ་ལྡན་འདས་བཟོད་པའི་ཉམས་ལེན་བྱས་བྱུང་བ་རེད་པ་ཟེར་ན་སྐུ་ལུས་ཀྱི་ཨ་ཅེ་ཀྱི་ཤ་ཁྲག་ལ་སོགས་སྦྱིན་པ་བཏང་ནས། ད་ནི་བཟོད་པ་བསྒོམ་མ་ཟིན་ན་མ་ཟ་བདག་འདུལ་སྦྱིན་པ་དང་ནི་དེ་ཡིན་ཙང་ད་དེའི་དཔེ་ཅི། དགེ་བ་དེ་ཡང་ཁོང་ཚོར་བསྔོས་ནས་བ་མ་འོངས་པར་ཁྱེད་རང་ཚོར་ཆོས་ཀྱི་གོ་བས་ཐོག་མར་ཅི་ཡང་ཡོང་བར་ཤོག་ཐུགས་སྨོན་གནང་འདུག་བ་ད་གང་དུ་ཡང་དུད་འགྲོའི་འབྱུང་ཁུངས་ཡོད་ཟེར་དེ་ལ་ཐོག་མར་བདར་འོས་ཏེ་ད་དེ་ཡིན་ཕྱིར་གང་ཟག་ཕྱིན་ཚར་རྒྱུ་རེད་བཞག་དྲན་གསོ་བྱེད་རེད་བ་ད་གང་དུ་ཡང་གནོད་བྱེད་ང་རང་ཚོ་བྱང་ཆུབ་སྒྲུབ་པའི་གྲོགས་རེད་མ་གཏོགས་བྱང་ཆུབ་སྒྲུབ་པའི་འགེགས་མ་རེད་ཟེར་དེ་སྐད་ཆ་དེ་རེད་དོ་བ་དེ་བྱས། ད་ཁོ་ལ་བས་ཅིག་ཕར་བསྔོ་དགོས་རེད་ཁོའི་དོན་དག་བ་ང་ཚོ་བཟོད་པ་བསྒོམས་པའི་བཟོད་པའི་ཉམས་ལེན་གྱི་ད་ཅོ་དགེ་བ་འདི་ཁོ་ལ་བསྔོ་དགོས་རེད་གསུངས་འདུག་བ་ད་དེ་ནས་མར་ག་རེ་གསུང་གི་རེད་ཟེར་ན་འོ་ལགས་སོ་ཁོ་ལ་ཕར་བསྔོ་དགོས་ཡ་ཡོད་མ་རེད་ཟེར་བཟོད་པ་དེ་ང་རང་ཚོ་ཉམས་ལེན་བྱེད་རྒྱུ་རེད་མ་གཏོགས་ཁོས་བས་བཟོད་པ་སྒོམ་ཡག་གི། བེད་ཅིག། འདི་ཁོར་ཡོད་མ་རེད་བསམ་ཁོར་ཡོད་མ་རེད། ཁོས་ང་རང་ཚོ་གནོད་པ་བྱས་ཡོད་འདུག་ང་རང་ཀུན་སློང་ལ་ག་རེ་ཡོད་མ་རེད། ཁོས་བཟོད་པའི་ཉམས་ལེན་བྱས་ན་བསམ་ཀུན་སློང་འདི་ཡོད་མ་རེད་ད་ང་ཚོ་དོགས་པ་འདི་ཡོང་གི་འདུག་ཁོས་བཟོད་པའི་ཉམས་ལེན་བྱས་ན་བསམ་ཀུན་སློང་འདི་མེད་པ་ཡིན་ཙང། ད་ཁོ་ལ་ག་རེ་ཟེར་ན་འོ་ལགས་སོ་བསྔོ་དགོས་ཡ་ཡོད་མ་རེད། ཁོ་ག་རེ་ཟེར་ན་ཅིག། ཁོ་ལ་ཕར་མཆོད་པ་བྱེད་དགོས་ཡ་དེ་ཡོད་མ་རེད་སྐད་ཆ་འདི་རེད་ཤག། གལ་ཏེ་དེ་ནི་བཟོད་པའི་རྒྱུ། གལ་ཏེ་བཟོད་བསྒྲུབ་བསམ་མེད་པས། དགྲ་འདི་མཆོད་བྱ་མིན་ཞེ་ན་གྲུབ་པ་ཡི་ནི་རྒྱུར་རུང་བ།

ཕན་གདགས་དགོས་ཡ་ཡོད་མ་རེད་བསམ་སང་བསམ་བློ་སྐྱེ་གི་རེད་བ། ད་འདི་ལ་ལན་ག་རེ་རྒྱག་རེད་ཟེར་ན། གྲུབ་པ་ཡི་ནི་རྒྱུར་རུང་བ་དམ་པའི་ཆོས་ཀྱང་ཅི་སྟེ་མཆོད། ད་འོ་ན་ང་རང་ཚོ་དམ་པའི་ཆོས་འགོག་ལམ་གཉིས་ཀྱང་མཆོད་པར་བྱ་འོས་མ་ཡིན་པར་ཐལ་དམ་པའི་ཆོས་འགོག་ལམ་གཉིས་ལ་ག་རེ་མེད་པའི་ཕྱིར། ང་རང་ཚོར་ཕན་ན་བསམ་པའི་ཀུན་སློང་གི་བསམ་པ་དེ་མེད་པའི་ཕྱིར། ད་འགོག་ལམ་གཉིས་པོ་དེ། གཅིག་དཔེར་ན་འགོག་བདེན་ལྟ་བུ་ཡིན་ན་ཁོ་ལ་ག་རེ་ཡོད་མ་རེད། ཕན་ན་བསམ་པའི་ཀུན་སློང་དེ་ཡོད་པ་མ་རེད་སེམས་པ་དེ་ཡོད་པ་མ་རེད་དཔེར་ན་ང་ཚོ་མ་འོངས་པའི་སངས་རྒྱས་གོ་འཕང་བསྒྲུབ་ཡག་གི་རྒྱུར་འགྱུར་བའི་དམ་པའི་ཆོས་འགོག་ལམ་གཉིས་ཀྱང་ག་རེ་མ་ཡིན་པར་ཐལ་མཆོད་པར་བྱ་འོས་མ་ཡིན་པར་ཐལ་དེ་ལ་ག་རེ་མེད་པའི་ཕྱིར་ང་རང་ཚོ་ལ་ཕན་པའི་བསམ་པ་དེ་མེད་པའི་ཕྱིར་དཔེར་ན་དགྲ་དེ་ལ་ང་རང་ཚོ་ལ་བཟོད་པ་སྒོམ་ན་བསམ་པའི་བསམ་པ་དེ་མེད་པའི་རྒྱུ་མཚན་ཁོ་ལ་མཆོད་པར་བྱ་བ་མ་ཡིན་ཟེར་ན་ད་བདག་རང་གནོད་བྱེད་དུ་མོ་འདུག་འདི་རང་ལུགས་ག་རེ་ལན་རེད་བ་གྲུབ་པ་ཡི་ནི་རྒྱུར་རུང་བ་ད་མ་འོངས་པ་ང་རང་ཚོ་སངས་རྒྱས་གོ་འཕང་ཐོབ་བྱེད་ཀྱི་རྒྱུར་འགྱུར་བའི་ཅིག་གི་དམ་པའི་ཆོས་འགོག་ལམ་གཉིས་ཡོད་པ་དེ་ཉིད་ཀྱང་ག་རེ་མ་ཡིན་པར་ཐལ་མཆོད་པར་བྱ་འོས་མ་ཡིན་པར་ཐལ་དེ་ཉིད་ཀྱིས་ང་རང་ཚོ་ལ་ཕན་པར་བསམ་བསམ་པ་དེ་མེད་པའི་ཕྱིར་བྱས། འོ་ན། ད་ཡང་ཁོས་དོགས་པ་བཀོད་ནས། འོ་ད་འགོག་ལམ་གཉིས་ལ་ཕན་པའི་བསམ་པ་ཡོད་མ་དགྲ་ལ་ཕན་པའི་བསམ་པ་ཡོད་མ་རེད་ཡིན་ནའང་ཕན་པའི་བསམ་པ་མེད་པ་ཙམ་གྱིས་མ་རེད། དགྲ་ལ་ཕན་པའི་བསམ་པ་མེད་པ་ཙམ་དུ་མ་ཟད་གནོད་བྱེད་ཀྱི་བསམ་པ་ཡོད་དོ། འགོག་ལམ་གཉིས་ལ་ཕན་པའི་བསམ་པ་མེད་པ་ཙམ་རེད་མོད་ང་རང་ཚོར་གནོད་པའི་བསམ་པ་དེ་ཡོད་མ་རེད་མེད་པ་ཡིན་ཙང་འགོག་ལམ་གཉིས་མཆོད་པར་བྱ་བ་རེད། དགྲ་ག་རེ་མ་རེད་མཆོད་པར་བྱ་བ་མ་རེད་ད་མཆོད་པར་བྱ་བ་ཟེར་ན་མོད་ང་ཚོ་ཅིག་གུས་ཞབས་བྱེད་སའི་ཡུལ་དང་བདག་ན་ཞིག་བ་བསྙེན་བཀུར་བྱེད་སའི་ཡུལ་དེ

ཁྱེད་རང་ལ་རེད་བ། སྨན་པ་བཞིན་དུ་མཐའ་གཅིག་ཏུ་ད་སྨན་པ་ཅིག་བཟང་པོ་ནང་བཞིན། སྨན་པ་བཟང་པོ་ནང་བཞིན་མཐའ་གཅིག་ཏུ་ཁྱེད་རང་ལ་ག་རེ་ཟེར་ཕན་པོ་འབའ་ཞིག་མཛད་པ་ཡིན་ན། ད་བཟོད་པའི་ཉམས་ལེན་ག་འགྲུབ་གོ་གོ། གང་དུ་ཡང་འདི་རེད་བ། ད་གནོད་བྱེད་ང་རང་ཚོ། ཕན་པའི་བསམ་པ་ཡོད་པའི་ཅིག་དང་ནང་བཞིན་དུས་རྟག་ཏུ་ང་རང་ཚོ། མི་ཅིག་ཕན་པའི་བསམ་པ་བྱས་སྡོད་མཁན་ཅིག་ཡོད་པ་ཡིན་ན་དེ་ལ་བཟོད་པ་བསྒོམ་ཡག་ག་རེ་ཡོད་མ་རེད་བ། བཟོད་པ་བསྒོམ་ཡག་ག་པར་བསྒོམ་དགོས་རེད་གནོད་པ་བྱེད་མཁན་ཅིག་ལ་བཟོད་པ་བསྒོམ་དགོས་རེད་བ། འོ་འདི་གསུང་གི་རེད། སྨན་པ་བཞིན་དུ་ཕན་བརྩོན་ན། བདག་གི་བཟོད་པ་ཇི་ལྟར་འགྲུབ། འདི་ལྟ་ད། ང་རང་ཚོ་དགྲ་དེ་ཚོས་ང་རང་ཚོ་ལ་ཕན་པའི་བསམ་པ་དུས་རྟག་ཏུ་སྨན་པ་བཟང་པོས་ནད་པ་ལ་བྱམས་སྐྱོང་བྱེད་པ་ནང་བཞིན་སྨན་པ་བཟང་པོས་ནད་པ་སྐྱོང་བ་ནང་བཞིན་དེ་འདྲ་ཅིག་བྱམས་སྐྱོང་དང་བརྩེ་བ་དེ་འདྲ་བྱེད་པ་ཡིན་ན་ང་རང་ཚོ་བཟོད་པ་ཟེར་རྒྱུན་ནས་སྒོམ་ཡག་རག་གི་མ་རེད་ཟེར་བྱས་ཙང་ད་གནོད་པ་བྱེད་སའི་ཡུལ་ད་ང་རང་གིས་ང་ཚོ་བཟོད་པ་སྒོམ་སའི་ཡུལ་རེད་གསུང་དགོས་ཟེར་སྨན་པ་བཞིན་དུ་ཕན་བརྩོན་ན་བདག་གི་བཟོད་པ་ཇི་ལྟར་འགྲུབ་ད་བཟོད་པའི་ཉམས་ལེན་རྒྱུན་འགྲུབ་ཐུབ་མ་རེད་པ་སེམས་ཅན་ཐམས་ཅད་ཀྱིས་རང་ཡང་སྨན་པ་བཞིན་དུ་ཕན་པ་བྱེད་པས་ན་བཟོད་པའི་ཉམས་ལེན་རྒྱུན་བྱེད་ཐུབ་མ་རེད་པ་ད་བྱས་ཙང་བཟོད་པའི་ཉམས་ལེན་བྱེད་ཡག་གི་གཞི་གཙོ་ག་རེ་འདུག་ཟེར་ན་གནོད་པ་བྱེད་མཁན་གནོད་བྱེད་དེ་རེད་འདུག་པ་འདི་རེད། དེ་བས་རབ་ཏུ་སྡང་སེམས་ལ་བརྟེན་ནས་བཟོད་པ་སྐྱེ་བས་ན་དེ་ཉིད་བཟོད་པའི་རྒྱུ་ཡིན་པས་དམ་པའི་ཆོས་བཞིན་མཆོད་པར་འོས། ད་རྒྱུ་མཚན་དེ་ལ་བརྟེན་ནས་འོ་ལགས་སོ། ང་རང་ཚོ་ལ་སྡང་སེམས་བྱེད་མཁན། གནོད་པ་བྱེད་མཁན་དེ་ཚོ། གནོད་པ་བྱེད་མཁན་ཡོད་ལ་སྡང་བའི་སེམས་པ་སྡང་བའི་སེམས་པ་ཡོད་དེ་གནོད་པ་བྱེད་མཁན། དེ་ལ་བརྟེན་ནས་ང་རང་ཚོ་བཟོད་པ་ཉམས་ལེན་སྐྱེ་དགོས་འདུག་ག། དེ་ཡིན་ཙང་དེ་ཉིད་དེ་ཉིད་ག་རེ་ཟེར་ན། བཟོད་པ་སྒོམ་ཡག་ག་རེ་ཟེར་ན་དམིགས་རྐྱེན་རེད་ད་ང་ཚོ་དམིགས་རྐྱེན་སོགས་རྐྱེན་བཞིའི་ནང་ག་རེ་ཆགས་ཀྱི་རེད་དམིགས་རྐྱེན་ལྟ་བུ་ཆགས་ཀྱི་རེད་དོ་བཟོད་པ་སྒོམ་སའི་ཡུལ་དམིགས་རྐྱེན་དེ་ག་རེ་ཟེར་ན་གནོད་པ་བྱེད་མཁན་དེ་རེད་བ་དེ་ཡིན་ཙང་ད་དམིགས་པའི་རྐྱེན་རྒྱུ་རྐྱེན་ལྟ་བུ་ཡིན་ཙང་ད་ང་རང་ཚོ་གནོད་པ་བྱེད་མཁན་དགྲ་དེ་ཡང་དམ་པའི་ཆོས་ནང་བཞིན་མཆོད་པར་བྱ་བའི་འོས་རེད་གུས་པར་བྱ་བའི་འོས་རེད་འདི་རེད་ད་འོག་ལ་མང་པོ་སླེབས་ཀྱི་རེད་ང་ཚོ་དགྲ་དང་ག་རེ་ཟེར་ན་འོ་ལགས་སོ་ད་མདོར་བསྡུས་ན་དགྲ་དེ་དང་ནི་སེམས་ཅན་གྱི་རིགས་དེ་ཚོ་ང་རང་སངས་རྒྱས་གོ་འཕང་སྒྲུབ་རོགས་བྱེད་མཁན་ཡིན་པའི་རྒྱུ་མཚན་བཀོད་ནས་ཡང་ག་རེ་ཟེར་ན་ཁྲོ་བར་བྱ་བའི་འོས་མ་རེད་གང་ལྟར་ཡང་ད། མཐར་རྒྱུན་དུ་ཕན་བདེ་འབའ་ཞིག་བྱས་ན་བཟོད་པ་སྒོམ་ཐུབ་པ་མ་རེད་པ་ང་རང་ཚོ་ནམ་རྒྱུན་རྒྱུ་གནོད་པའི་ཅིག་གི་གནོད་པ་རྒྱུན་ནས་མ་བྱས་མྱོང་མྱངས་ཡ་བྱིན་ཡིན་དེ་ལ་བཟོད་པ་སྒོམ་དགོས་ཡོད་པ་མ་རེད་པ་བཟོད་པ་ཟེར་བ་དེ་ག་རེ་ཅིག་སྐབས་འདིར་གཙོ་བོ་གནོད་བྱེད་ཀྱི་ཇི་མི་སྙམ་པའི་བཟོད་གནོད་བྱེད་ཀྱི་ཇི་མི་སྙམ་ཟེར་དུས་ང་ལ་གནོད་བྱེད་ཅིག་འཕྲད་ཨ་ནི་དེ་ལ་ཕར་ཅིག་གི་གནོད་བྱེད་དེ་ལ་ག་རེ་ཟེར་ན་སུན་ན་ཡིད་མི་སུན་པར་དེ་ལ་ག་རེ་ཟེར་ན་ཨ་ནི་ཅིག་གི་འོ་ལགས་བཟོད་པ་སྒོམ་སྡོད་ཡག་དེ་གོ་དགོས་རེད་པ་ད་གང་ལྟར་ཡང་གནོད་བྱེད་ཅིག་མེད་ན།

དེ་རེད། ད་ལྟ་གནོད་བྱེད་ཇི་མི་སྙམ་པའི་བཟོད་པ་སྒོམ་པ་ལ་ངེས་པར་དུ་གནོད་བྱེད་ཀྱི་ཆགས་པ་རེད་དེ་རེད། ད་གང་ལྟར་ཡང་ང་རང་ཚོ་ཅིག་མི་དགའ་བ་བྱེད་སའི་དགྲ། རང་ཉིད་ལ་སྡང་བ་ཡོད་དེ་ངའི་དགྲ་དེ་ཚོ་དམ་པའི་ཆོས་ནང་བཞིན་ཆོས་པ་རེ་བ་རེད། དེ་བྱས། ད་དེ་ནས་མར་ས་བཅད་ཐ་མ་དེ་ཡིན་ས་རེད་སེམས་ཅན་ལ་གུས་པར་བྱ་བ། ད་ཐ་མའི། འོ་ལགས་སོ་ས་བཅད་དེ་ཡིན་ས་རེད་པ་གསུམ་པ་སེམས་ཅན་ལ་གུས་པར་བྱ་བ་དེ་རེད་དེ་ལ་ཡང་སོ། བསོད་ནམས་ཀྱི་ཞིང་དུ་བསམ་སྟེ་གུས་པར་བྱ་བ་དང་རྒྱལ་བ་དགྱེས་པ་ལ་བསམ་སྟེ་གུས་པར་བྱ་བ་དང་ཕན་གནོད་ཀྱི་འབྲས་བུ་ལ་བསམ་སྟེ་གུས་པར་བྱ་བ་གསུམ་ཡོང་གི་འདུག་ད་སེམས་ཅན་ད་གང་ལྟར་ཡང་ང་རང་ཚོ་སེམས་ཅན་ཐམས་ཅད་གུས་པར་བྱ་ཡུལ་ག་རེ་ཟེར་ན་གནས་རེད་མ་གཏོགས་དེ་ལ་ཁྲོ་ཁྲོ་བ་བྱེད་ས་དང་དགྲ་བོ་ནང་བཞིན་ད་གནོད་པ་བྱེད་སའི་ཡུལ་ཅིག་ཡོད་མ་རེད་ཆ་ཚང་ག་རེ་ཟེར་ན་རང་ཉིད་གུས་པར་བྱ་ཡུལ་རེད་དེ་ལ་ཡང་དང་པོ་བསོད་ནམས་ཀྱི་ཞིང་ཡིན་པ་ཅིག་བསམ་དང་སེམས་ཅན་ཐམས་ཅད་རེད་པ་གཉིས་པ་དེ་ལ་སེམས་ཅན་ལ་ག་རེ་ཟེར་ན་འོ་ལགས་སོ། མགུ་བ་བྱེད་པས་ན་རྒྱལ་བ་རྣམས་དགྱེས་པ་ཡིན་པ་ཅིག་བསམ་པ་དང། དེ་ནས་ཕན་གནོད་ཀྱི་འབྲས་བུ་ལ་བསམ་དང་དང་སེམས་ཅན་ལ་ཕན་པར་བྱས་ན་རང་ལ་ཨ་ནི་ཅིག་ཁེ་ཕན་ག་རེ་ཡོད་མེད་སེམས་ཅན་ལ་གནོད་པར་བྱས་ན་རང་ལ་གྱོང་ག་རེ་ཡོད་དེ་འདྲའི་ཕན་གནོད་ཀྱི་འབྲས་བུ་ལ་བསམ་དང་ནི་སེམས་ཅན་ལ་གུས་པར་བྱེད་དང་གསུམ་ཡོང་གི་འདུག་པ་ད་གང་ལྟར་ཡང་སེམས་ཅན་ལ་གུས་པར་བྱེད་པ་དེ་ལ་ས་བཅད་གསུམ་བྱེད་ནི་རེད་པ། ད་དང་པོ་བསོད་ནམས་ཀྱི་ཞིང་ཡིན་པའི་རྒྱུ་མཚན་ལ་བརྟེན་ནས་སེམས་ཅན་གུས་པར་བྱེད་སྟངས་དེ་རེད། ས་བཅད་དང་པོ་འདི་རེད་བ། ད་འདི་ག་རེ་མོ་ལེགས་འདུག་བ། དེ་ཕྱིར་སེམས་ཅན་ཞིང་དང་ནི་རྒྱལ་བའི་ཞིང་ཞེས་ཐུབ་པས་གསུངས། འོ་ལགས་སོ། འདི་དག་མགུ་བྱས་མང་པོ་ཞིག་འདི་ལྟར་ཕུན་ཚོགས་ཕ་རོལ་ཕྱིན། ད་སྟོན་པ་ཡང་དག་པ་རྫོགས་པ་སངས་རྒྱས་ཀྱིས། མདོ་ནང་ལ་ག་རེ་གསུངས་བཞག་པ་ཟེར་ན། ང་རང་ཚོ་བསོད་ནམས་བསགས་བྱའི་ཞིང་འདི་ལ་གཉིས་ཡོད་རེད་གསུངས་རེད། གཉིས་ག་རེ་ཟེར་ན་སེམས་ཅན་གྱི་ཞིང་དང་ཨང་གཅིག་རྒྱལ་བའི་ཞིང་གཉིས་པོ་འདི་ང་རང་ཚོ་བསོད་ནམས་བསགས་བྱའི་ཞིང་རེད་སྟོན་པ་ཡང་དག་པ་རྫོགས་པ་སངས་རྒྱས་གསུངས་བཞག་པ་རེད་དང་པོ་ལུང་གི་སྒྲུབ་བྱེད་རེད་བ། ད་བཅོམ་ལྡན་འདས་ཀྱིས་རེད་བ། ང་རང་ཚོ་བསོད་ནམས་བསགས་བྱའི་ཞིང་འདི་ལ་གཉིས་ཡོད་རེད་ག་རེ་ཟེར་ན། སེམས་ཅན་གྱི་ཞིང་ཟེར་ཡག་ཅིག་དང། རྒྱལ་བའི་ཞིང་ཟེར་ཡག་ཅིག། ད་སེམས་ཅན་གྱི་ཞིང་འདི་སེམས་ཅན་ཐམས་ཅད་ཀྱི་རྒྱལ་བའི་ཞིང་ཟེར་དུས་ང་ཚོ་གཅིག། སངས་རྒྱས་གོ་འཕང་གྲུབ་ཚར་མཁན་སངས་རྒྱས་དེ་ཚོ་ལ་རྒྱལ་བའི་ཞིང་གང་ལྟར་ཡང་གཉིས་ཡོད་རེད་གསུངས་བཞག་པ་རེད། དེ་བཅོམ་ལྡན་འདས་ཀྱིས་གསུངས་བཞག་བཅོམ་ལྡན་འདས་མདོ་ག་རེའི་ནང་གསུངས་བཞག་ཟེར་ན། མདོ་སྨོན་ལམ། རྣམ་པར་དག་པའི་མདོ་ཟེར་ཡག་ཅིག་དོ། སྨོན་ལམ་རྣམ་པར་དག་པའི་མདོ་ནང་གསུངས་བཞག་ཡོད་ཟེར་རེད་བཅོམ་ལྡན་འདས་རང་གིས་ག་རེ་གསུངས་ཟེར་ན། ངས་སྔོན་སེམས་ཅན་གྱི་ཞིང་དང་ཐུབ་པའི་ཞིང་ལ་བརྟེན་ནས་སངས་རྒྱས་ཀྱི་ཆོས་མཐའ་ཡས་པ་ཞིག་མཐའ་ཡས་པ། སངས་རྒྱས་ཀྱི་ཆོས་མཐའ་ཡས་པའི་ལོ་ཏོག་ཕུན་སུམ་ཚོགས་པ་ཐོབ་བོ། ངས་སྔོན་རེད་བ། ག་རེ་ཟེར་ན། སངས་རྒྱས། ག་རེ་ཟེར་ན། སྨོན་ལམ་རྣམ་པར་དག་པའི་ཞིང་ལས་ངས་སྔོན། ཨན་སེམས་ཅན་གྱི་ཞིང་དང་རྒྱལ་བའི་ཞིང་གཉིས་ལ་བརྟེན་ནས་སངས་རྒྱས་ཀྱི་ཆོས་མཐའ་ཡས་པ་དཔག་ཏུ་མེད་པའི་སངས་རྒྱས་སངས་རྒྱས་ཀྱི་ཞིང་མཐའ་ཡས་པའི་ལོ་ཏོག། ཨན། ཕུན་སུམ་ཚོགས་པ་ཐོབ་བོ། འོ་དེ་འདྲ་གསུངས་བཞག་པས། འོ་དེ་འདྲ་གང་ལྟར་ཡང་དེ་འདྲ་གསུངས་བཞག། ཡང་དེ་བྱས། ད། རྒྱལ་བ་རྒྱལ་བའི་ཞིང་ཞེས་ཐུབ་པས་གསུངས། སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་ཟེར་མདོ་འདི་ཡིན་མོད་ཀྱི་གསུང་ནང་དུ་གསུངས་པ་བཅས། ད་དེ་ཡིན་ཙང་ད་འདི་དག་མགུ་བྱས་མང་པོ་ཞིག་འདི་ལྟར་ཕུན་ཚོགས་ཕ་རོལ་ཕྱིན། ད་ང་ཚོ་ཕུན་སུམ་ཚོགས་པ་ཟེར་ན་སངས་རྒྱས་གོ་འཕང་འདི་རེད་བ། དེ་འདྲའི་ཕུན་སུམ་ཚོགས་པའི་སངས་རྒྱས་གོ་འཕང་འགྲུབ་ཡག་འདི་ལ། འདི་དག་ཟེར་དུས་སྒང་ལ། སེམས་ཅན་མགུ་བར་བྱ་བ་དང་སངས་རྒྱས་མགུ་བར་བྱ་བ། འདི་དག་མགུ་བྱས་མང་པོ་ཞིག་བྱས་པར་བརྟེན་ནས་ཨ་ནི་ཕུན་ཚོགས་ཕ་རོལ་ཏུ་འགྲོ་གི་རེད་མ་གཏོགས་སངས་རྒྱས་རྐྱང་པ་མགུ་བྱ་བྱས་ནས་སེམས་ཅན་མ་མགུ་བར་བྱས་ན་འགྲིག་གི་མ་རེད་སེམས་ཅན་མགུ་བར་བྱས་ནས་སངས་རྒྱས་མ་མགུ་བར་བྱས་ན་གང་ལྟར་ཀྱང།

ད་ས་ཨིས་སེམས་ཅན་འདི་ག་རེ་ཟེར་ན་ང་རང་ཚོ་གི་བསོད་ནམས་ཀྱི་ཞིང་ཡིན་པའི་རྒྱུ་མཚན་ལ་བརྟེན་ནས་འདི་ལ་ག་རེ་གུས་པ་བྱེད་དགོས་རེད་གསུངས་འདུག་དེ་རྗེས་དེ་རྗེས་ད་དེ་ནང་བཞིན་ག་རེ་ཟེར་ན་མ་འོངས་པ་ང་རང་ཚོ་འབྲས་སྐྱབས་སངས་རྒྱས་གོ་འཕང་འདི་ཐོབ་ཡག་རྒྱུ་ཞིང་དེ་ལ་གཉིས་ཡོད་རེད་སེམས་ཅན་དང་རྒྱལ་བ་གཉིས་ཀ་ལས་ཐོབ་པའི་སྐད་ཆ་དེ་རེད་བ་ད་འདི་ནམ་རྒྱུན་ང་ཚོའི་ལུང་དྲངས་ཏེ། སེམས་ཅན་རྣམས་དང་རྒྱལ་བ་ལས་སངས་རྒྱས་ཆོས་འགྲུབ་འདྲ་བ་ལ་རྒྱལ་ལ་གུས་བྱེད་དེ་བཞིན་དུ་སེམས་ཅན་ལ་མིན་ཅི་ཡི་ཚུལ། ད་ང་རང་ཚོ་མ་འོངས་པར་འབྲས་སྐྱབས་སངས་རྒྱས་གོ་འཕང་ང་རང་ཚོ་ས་སང་ལ། འབྲས་སྐྱབས་སངས་རྒྱས་གོ་འཕང་ཅིག་ཡོད་རེད་བ། དེ་འདྲའི་སངས་རྒྱས་གོ་འཕང་འདི་ཅིག་ཆོས་འདི་སངས་རྒྱས་གོ་འཕང་ཆོས་འདི་འགྲུབ་པ་ལ། སེམས་ཅན་དང་ག་རེ་ཟེར་ན་སངས་རྒྱས་གཉིས་ཀ་ལ་བརྟེན་ནས་གྲུབ་པ་རེད་མ་གཏོགས་སེམས་ཅན་ལ་མ་བརྟེན་སངས་རྒྱས་ལ་བརྟེན་འགྲུབ་ཡག་ཡོད་པ་མ་རེད་ཡང་ག་རེ་རེད། སངས་རྒྱས་ལ་མ་བརྟེན་སེམས་ཅན་ལ་བརྟེན་ནས་གྲུབ། གང་ལྟར་སངས་རྒྱས་དང་སེམས་ཅན་གཉིས་ཀ་མ་འོངས་པ་ང་རང་ཚོ་སངས་རྒྱས་གོ་འཕང་ཐོབ་ཡག་རྒྱུ་འདྲ་འདྲ་གཅིག་པོ་འདུག་ག། རེད་པ། རྒྱུ་འདྲ་འདྲ་ཡིན་ཙང་རྒྱལ་བ་ལ་ཧ་ལས་པའི་གུས་ཞབས་བྱས་བརྩི་བཀུར་བྱས་སེམས་ཅན་ལ་མགུ་བ་མ་བྱས་པ་ག་རེ་རེད། རེད་པ། ད་གང་རེད་མཉམ་པ་རེད་འདུག་ག། མ་འོངས་པ་ང་རང་ཚོ་སངས་རྒྱས་གོ་འཕང་འགྲུབ་བྱེད་ཀྱི་རྒྱུ་མཉམ་པ་ཡིན་ཙང་གཅིག་ལ་གུས་པ་བྱས་ན་གཅིག་ལ་གུས་པ་བྱེད་དགོས་རེད་གཅིག་ལ་གུས་པ་མ་བྱས་ན་གཅིག་ལ་ཡང་གུས་པ་བྱེད་རྒྱུ་ཡོད་པ་མ་རེད། འོ་དེ་འདྲ་ཟེར། ད་ང་ཚོ་ནམ་རྒྱུན་ག་རེ་རེད། སེམས་སངས་རྒྱས་ཟེར་དུས་སྒང་ལ་ཞེ་པོ་གུས་པ་བྱེད་ཡག་དང་ཙང་ཞེ་ས་ཞུ་བྱེད་ཡག་ཅིག་སེམས་ཅན་ཟེར་དུས་སྒང་ལ། ད་ཅིག་སྣང་མེད་ད་ཡང་དང་མཐོང་ཆུང་བྱེད་ཡ་ཅིག་ལྷག་པར་དུ་སེམས་ཅན་ཉམ་ཐག་པ་དེ་ཚོ་འདུག་ང་ལ་ང་ཚོས་མཐོང་ཆུང་དང་སྣང་ཆུང་བྱེད་ཀྱི་འདུག་བ་དངོས་གནས་བྱས་ན་སེམས་ཅན་ཇི་ཙམ་ཉམ་ཐག་པ་དང་སེམས་ཅན་ཇི་ཙམ་གྱིས་ད་ག་ས་ཐབས་སྐྱོ་པོ་དེ་ལ་ག་ས་ན་དམིགས་བསལ་གུས་པ་བྱེད་ཡ་དང་དམིགས་བསལ་ག་ས་ན་འོ་ལགས་སོ་བརྩེ་བ་བྱེད་ཡ་དེ་ཅིག་ནང་པ་སངས་རྒྱས་ཀྱི་ཆོས་ཀྱི་དེ་རྨང་གཞི་དེ་ཡིན་སྲིད་ལ་ད་ཡིན་ན་ང་རང་ཚོ་འདི་གོ་ལྡོག་ནས་སངས་རྒྱས་ཟེར་དུས་ཞེ་པོ་རྩ་ཆེན་པོ་རྩིས་སེམས་ཅན་ཟེར་དུས་ང་ལ་ད་ག་རེ་སྣང་ཆུང་དེ་ད་ཡང་དེ་སྤྱིར་སངས་རྒྱས་ཀྱི་བསྟན་པར་ལྷག་པར་ཐེག་པ་ཆེན་པོའི་བསྟན་པ་ཉམས་འགྲོ་བའི་རྟགས་རེད་གསུངས་ཀྱི་འདུག་ཐེག་པ་ཆེན་པོའི་བསྟན་པ་ཉམས་འགྲོ་བའི་རྟགས་འདི་རེད་ཟེར་གྱི་འདུག་སྔོན་མར་བོད་ལ་དཔེ་ཅིག་འདི་ཡིན་མོད་ང་ཚོ་ད་ལྟ་རྫ་དཔལ་སྤྲུལ་རྫ་དཔལ་སྤྲུལ་ཡང་ཁམས་ཁོ་རང་ཁམས་པ་རེད་ད་ལྷ་ས་དེ་བར་ཕེབས་ཨ་ལྷ་ས་དེ་བར་རྒྱུན་རིང་པོ་ཞིག་སྤྱོད་འཇུག་བཀའ་ཁྲིད་མང་པོ་གནང་རེད་ཟེར་གྱི་འདུག་དེ་ནས་ཁོ་རང་གཙུག་ལག་ཁང་དེ་བར་ད་ལྷ་ས་ཇོ་ཁང་ཟེར་ད་སྐོར་རྒྱག་ས་ཅིག་ཡོད་རེད་པ་དེ་སྐོར་བ་ཕེབས་ནས་ཨ་འདུག་བ་ཅིག་སྦྱིན་པ་གཏོང་མཁན་དཔེ་དཀོན་པོ་ཡོད་ཟེར་བ་སྦྱིན་པ་གཏོང་མཁན་དཀོན་པོ་ཅིག་སེམས་ཅན་ལོང་བ་ཞེ་པོ་ཡོད་ཟེར་དག་ཅིག་སློང་མཁན་མང་པོ་ཡོད་ཟེར་བ་ཡིན་ན་སྦྱིན་པ་གཏོང་མཁན་དཀོན་པོ་ཞེ་པོ་ཅིག་ཡོད་ཟེར་རེད་མི་མང་ཆེ་བ་རེད་ལྷ་ས་ཇོ་གི་མདུན་ལ་འཚང་ཁ་རྒྱག་ནས་ད་མཆོད་མེ་འབུལ་མཁན་དང་ད་གསེར་ཆབ་ཇོ་ལ་གསེར་ཞེ་པོ་གསོལ་དགོས་འདུག་ཨ་གསེར་འབུལ་མཁན་དང་མཆོད་མེ་འབུལ་མཁན་ད་དེ་ནས་ཡག་ཅིག་ཤིང་ཏོག་འབུལ་མཁན་ད་ཞེ་པོ་འཚང་ཁ་རྒྱག་ནས་སྤང་ནས་སེམས་ཅན་དག་ཅིག་ཉམ་ཐག་པ་ད་སྤྲང་པོ་དེ་ཚོ་ད་ག་རེ་གཙུག་ལག་ཁང་གཡས་གཡོན་དེ་ད་ཁ་ལག་མ་རག་གྲོད་ཁོག་སྟོང་པ་ལྷག་དེ་འོ་དེ་མཐོང་ཡོང་དུས་འང་ཨོ་ད་ཐེག་པ་ཆེན་པོའི་བསྟན་པ་ཉམས་འགྲོ་བའི་རྟགས་རེད་ཞག་ད་ཏག་ཏག་རང་རེད་འདུག་བ། འདི་བབས་སོ་འདི་བབས་སོ། ད་སེམས་དཔའ་ཆེན་པོའི་བསྟན་པ་ཉམས་འགྲོ་བར། ཐེག་པ་ཆེན་པོའི་བསྟན་པ་འདི་ག་རེ་རྩ་བ་ཅན་རེད། སྙིང་རྗེ་རྩ་བ་ཅན་རེད་བ། ད་སྙིང་རྗེ་ཉམས་འགྲོ་བར་དེ་གང་དང་ཡང་འདི་རེད། སེམས་ཅན་དཀའ་ངལ་དེ་འཕྲད་ཡོང་དུས་གང་ལ་དེ་སྙིང་རྗེ་སྐྱེ་ཐུབ་པ་མ་རེད། རེད་བ། དེ་སངས་རྒྱས་ལ། ཇོ་བོ་ལ་ག་ཚད་འཚང་ཁ་བརྒྱབ་པ་ཡིན་ན་སེམས་ཅན་སྙིང་རྗེ་མ་འཁོར་ཇོ་བོ་དངོས་གནས་ཐུགས་དགྱེས་ཀྱི་མི་འདུག་བ། ལེགས་འདུག་བ། རེད་བ། ཇོ་བོ་ལ་དཔེ་མཆོད་མེ་དཔེ་བརྒྱ་མཆོད་སྟོང་མཆོད་འབུལ་བས་ནས་སེམས་ཅན་ལ་སྙིང་རྗེ་མེད། སེམས་ཅན་ལ་ག་རེ་བརྩེ་བ་མེད་ན་ཇོ་ཐུགས་དགྱེས་ཀྱི་མི་འདུག་སེམས་ཅན་ལ་བརྩེ་བ་ཡོད་སེམས་ཅན་ལ་ག་རེ་བྱམས་སྐྱོང་ཡོད་སེམས་ཅན་ལ་ཅིག་འོ་ལགས་སོ་སྦྱིན་པ་དེ་འདྲ་བཏང་དེ་བྱས་ན་ཇོ་བོ་ལ་དཔེ་ཅིག་མཆོད་པ་སྣ་གཅིག་མ་ཕུལ་ནའང་ཇོ་རང་བཞིན་ཐུགས་དགྱེས་འགྲོ་གི་འདུག་ད་ང་ཚོ་མགོ་མཇུག་ལོག་ནས་ད་འདི་འདྲ་ཡོང་ཡ་ཡོང་གི་འདུག་ད་ཡིན་ཙང་ད་མ་འོངས་པར་བར་སེམས་ཅན་ཉམ་ཐག་པ་རེད་ཁྱི་རེད་དུད་འགྲོ་དེ་འདྲ་ཅིག་མཐོང་ཡོང་དུས་ང་ལ་ངེས་པར་དུ་ཁོ་ལ་ག་རེ་ཟེར་ན་ཆོག་ཤེས་ན་སོ་སོའི་དཔེ་ཅིག། གཉེན་གྱི་སྐོར་ཟེར་གྱི་མ་འོངས་པ་སངས་རྒྱས་གྲུབ་ཡག་གི་རྒྱུ་དེ་ཡིན་པ་ཞིག་བསམ་དང་གཉིས་ནས་ད་ཁོང་ཚོ་ལ་དཔེ་ཅིག་ང་རང་ཚོ་བྱམས་སྐྱོང་འདི་བྱས་པས་ན་སངས་རྒྱས་དང་ང་རང་ཚོ་དཔེ་ཅིག་བླ་མ་དེ་ཚོ་ཐུགས་རང་བཞིན་དགྱེས་ཀྱི་རེད་བསམ་བསམ་བྱས་པས་ན་ཁོ་དགོས་པ་གཉིས་ཚོགས་ཡོང་གི་འདུག་སངས་རྒྱས་ལ་མཆོད་པ་ཕུལ་ན་སེམས་ཅན་དགྱེས་པའི་ངེས་པ་མི་འདུག་སེམས་ཅན་ལ་ག་རེ་ཟེར་ན་ང་རང་ཚོ་ཅིག་ཡག་པོ་བྱས་ན་སངས་རྒྱས་སེམས་ཅན་ཁོ་རང་དགའ་གི་རེད་པ་མཉམ་དུ་ག་རེ་དཀོན་མཆོག་ཐུགས་མཉེས་འགྲོ་གི་འདུག་སངས་རྒྱས་རྣམས་ཐུགས་དགྱེས་འགྲོ་གི་འདུག་བྱས་ན་དགོས་པ་གཉིས་ཚོགས་རེད་འདུག་དེ་ཡིན་ཙང་ད་འོ་འདི་གསུངས་རེད་ཟེར་གི་འདུག་ཡ་ད་འདི་བྱས།

དོགས་པ་ཁོང་ལོང་ངོ། ད་དོགས་པ་ཁོང་ལོང་དེ་ཕར་སེལ་ཡག། གཞུང་ག་ནས་ནི་འོ་དེ་ནི་མ་རེད་དོ། བསམ་པའི་ཡོན་ཏན་རང་གིས་མིན། སྐབས་འདིའི་སངས་རྒྱས་དང་སེམས་ཅན་མཉམ་པ་ཟེར་དེ་ཡོན་ཏན་གྱི་ཆ་ནས་མཉམ་པའི་སྐད་ཆ་མ་རེད། བསམ་པའི་ཡོན་ཏན་རང་གིས་མིན་བསམ་པའི་ཆ་ནས་ག་རེ་རེད་སེམས་ཅན་དང་སངས་རྒྱས་གཉིས། ཡོན་ཏན་གྱི་ཆ་ནས་སངས་རྒྱས་དང་སེམས་ཅན་མཉམ་པ་རེད་ཟེར་བ་མ་རེད་དང། འདིའི་མཉམ་པ་ཟེར་དེ་འབྲས་བུ། འབྲས་བུ་ལས་ཡིན་དེས་མཚུངས་པར། འབྲས་བུའི་ཆ་ནས་མཉམ་པ་རེད་འབྲས་བུ་མཉམ་པ་ཟེར་དོན་ལ་མ་འོངས་པ་ང་རང་ཚོ་སངས་རྒྱས་གོ་འཕང། སྦྱོར་བ་དེ་འདྲའི་སངས་རྒྱས་གོ་འཕང་ནི་སེམས་ཅན་དང་སངས་རྒྱས་གཉིས་ཀའི། མཉམ་དུ་སྒྲུབ་པའི་འབྲས་བུ་ཞིག་རེད་མ་གཏོགས་འདི་སངས་རྒྱས་ཀྱི་ཤུགས་ཆེ་ནུས་པ་སྟོན་ཞིག་རེད་སེམས་ཅན་གྱི་ནུས་པ་ཞིག་ལ་སྟོན་ཡོད་པ་མ་རེད་སེམས་ཅན་གྱི་ནུས་པ་ཆེན་པོ་དེ་སངས་རྒྱས་སྟོན་པ་དེ་མཉམ་པ་རེད་འབྲས་བུ་སངས་རྒྱས་གོ་འཕང་སྒྲུབ་ཡག་རྒྱུ་མཉམ་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་སེམས་ཅན་ལ་རྒྱལ་བ་ལ་གུས་པ་ནང་བཞིན་སེམས་ཅན་ལ་གུས་པ་བྱེད་དགོས་ཟེར་བ་ཡོན་ཏན་གྱི་ཆ་ནས་མཉམ་པ་ཞེས་པའི་སྐད་ཆ་མ་རེད་ད་དོགས་པ་དེ་ཕར་བསལ་ཚར་སོང་བསམ་པའི་ཡོན་ཏན་རང་གིས་མིན་འབྲས་བུ་ལས་ཡིན། དེས་མཚུངས་པར་སེམས་ཅན་རྣམས་ལ་ཡང་ཡོན་ཏན་ཡོད་དེ་ཕྱིར་དེ་དག་མཉམ་པ་ཡིན། ད་དེང་སང་སེམས་ཅན་རྣམས་ལ་སངས་རྒྱས་ནང་བཞིན་ཡོན་ཏན་དེ་ཡོད་པ་མ་རེད་ཡིན་ནའང་སེམས་ཅན་རྣམས་ལ་ང་རང་ཚོ་མ་འོངས་པར་སངས་རྒྱས་གོ་འཕང་ཐོབ་ཡག་གི་ཁོ་རང་གི་རྐྱེན་གྱི་ཡོན་ཏན་ཞིག་འདུག་བ་བྱས་ཙང་དེའི་ཆ་ནས་སངས་རྒྱས་དང་སེམས་ཅན་གཉིས་ག་རེ་རེད་མཉམ་པ་རེད་མཉམ་པ་དེ་ག་རེ་དགོངས་བཞག་རེད། ང་རང་ཚོ་མ་འོངས་པར་འབྲས་བུ་སངས་རྒྱས་གོ་འཕང་ཐོབ་ཡག་རྒྱུ་མཉམ་པ་འོ་འདུག་སེ་རེད། རྒྱུ་མཚན་གྱིས་རེད་དེ་ཕྱིར་དེ་དག་མཉམ་པ་ཡིན། དེ་བྱས་ད་དེ་ནས་མར་ག་ཟེར་ན་འོ་ལགས་སོ།

སེམས་ཅན་གཅིག་ལ་སྙིང་རྗེ་སྐྱེས་མ་ཐུབ་ན་སངས་རྒྱས་གོ་འཕང་ཐོབ་ཐུབ་མ་རེད། རེད་པ། དཔེར་སེམས་ཅན་དང་འབུ་སྲིན་རེད་པ་གཅིག་ལ་སྙིང་རྗེ་སྐྱེས་མ་ཐུབ་ན་ག་རེ་ཐོབ་ཐུབ་མ་རེད། སངས་རྒྱས་གོ་འཕང་ཐོབ་ཐུབ་མ་རེད་པ། སངས་རྒྱས་གོ་འཕང་ཐོབ་པ་ལ་སྙིང་རྗེ་ཆེན་པོ་རྒྱུད་ལ་སྐྱེ་དགོས་རེད་པ། དེ་ཡིན་ཙང་སེམས་ཅན་གཅིག་ཡལ་བར་འདོར་ཡ་ཡོད་མ་རེད་གང་ལྟར་ཀྱང་སེམས་ཅན་གཅིག་ཡལ་བར་དོར་སོང་ན་ག་རེ་ཡོད་མ་རེད། སངས་རྒྱས་གོ་འཕང་ཐོབ་ཡ་ཡོད་མ་རེད། དེ་མེད་པས་ན་ཧ་ལས་པའི་རྩ་ཆེ་བ་རེད་འདུག་བ། བསམ་མནོ་བསམ་མནོ་བཏང་དུས་དེ་དུས་པ་སྣང་བ་སུ་མི་འདུག་བ། དཔེར་ན་ཐ་ན་འབུ་གྲོག་མ་གཅིག་མེད་ན་ཁོ་བློས་བཏང་བྱས་པ་ཡིན་ན། ང་ལ་སངས་རྒྱས་གོ་འཕང་ཐོབ་ཐུབ་མ་རེད་ད་ལྟ་ག་རེད། རེད་པ། འབུ་དྲུག། ད་ང་ཚོ་འབུ་གྲོག་མ་ད་ད་ནང་ཧོར་ལྟ་བུ་བ་མ་རེད་པ་ཁྲི་ལྟ་བུ་ང་ཚོ་མི་གཅིག་གཉིས་ཙམ་གཅིག་འབྲེལ་བ་རེ་ཡོད་མ་གཏོགས་མང་ཆེ་བ་དེ་བློས་བཏང་རེད་དོ། འབྲེལ་བ་མེད། ང་གཉིས་ག་རེ་ཟེར་ན་རིགས་རུས་ཆ་ནས་འབྲེལ་བ་མེད། ད་ག་ནང་བཞིན་ཕ་མ་སྤུན་མཆེད་ཆ་ནས་འབྲེལ་བ་མེད། དགེ་རྒན་དགེ་ཕྲུག་ཆ་ནས་འབྲེལ་བ་མེད་ང་གཉིས་གཅིག་འབྲེལ་བ་མེད་ཤོག་ཀྱང་བློ་དེ་ཤུགས་ཆེ་བ་དོ། འདོར་རྐྱང་རེད་དོ། དེ་ཡིན་ཙང་ད་ཧ་ལས་པའི་ད་ཉེན་ཁ་ཚ་པོ་ཡིན་ས་རེད་ལྷག་པར་དུ་ང་ཚོ་གཅིག་བྱང་ཆུབ་སེམས་དཔའི་སྡོམ་པ་ཡོད་དུས་ཡོད་ན་ག་རེ་སེམས་འདོར་གྱི་རྩ་ལྟུང་ཡོང་གི་འདུག་བ་སེམས་ཅན་བློས་གཏོང་བའི་རྩ་ལྟུང་དེ་ཡོང་ཡ་ཉེན་ཁ་ཡོད་རེད། རེད་བ་སེམས་འདོར་རྩ་ལྟུང་འདི་རྩ་ལྟུང་ནང་ཤུགས་ཆེ་ཤོས་རེད་བ་ག་ཟེར་ན་ཕྱིན་ཚར་སོང་ག་ཟེར་ན་འོ་ལགས་སོ་ལེའུ་བཞི་པའི་ནང་ག་ཟེར་ན་ལེའུ་བཞི་པའི་ནང་ག་ཟེར་ན་ལྟུང་བའི་ནང་ནས་ལྕི་བ་སྟེ་ཟེར་དེ་རེད་ག་ཟེར་ན་རྩ་ལྟུང་ནང་ཆེ་ཤོས་དེ་སེམས་འདོར་རྩ་ལྟུང་ཡོང་གི་འདུག་བ་ལྟུང་བའི་ནང་ནས་ལྕི་བ་དེ་འདི་རེད་སེམས་ཅན་བློས་གཏོང་གི་ད་ང་ཚོ་ཅིག་འདི་བྱས་པས་ན་འོ་འདུག་སེ་ཡིན་ཙང་ད་གང་ལྟར་ཡང་འདི་བསམ་གཞིག་བཏང་དགོས་འདུག་འདི་བ་གང་ལྟར་ཡིན་དུས་བྱས། ཡ། ད་དེ་ནས་མར་སེམས་ཅན་གྱི་ཆེ་བ་ཐུན་མོང་མ་ཡིན་པའི་ཆེ་བ་དེ་ག་རེ་ཟེར་ན། བྱམས་སེམས་ལྡན་ལ་མཆོད་པ་གང་དེ་ནི་སེམས་ཅན་ཆེ་བ་ཉིད། དཔེར་ན་མི། གང་ཟག་དཔེར་ན། ང་ཚོ་བྱང་ཆུབ་སེམས་དཔའ་དེ་ཚོ་ཧ་ལས་པའི་ཕྱག་བྱའི་འོས་སུ་རེད་ཟེར་གྱི་འདུག་བ། བྱམས་པ་སྒོམ་ན་བྱམས་པའི་ཕན་ཡོན་ག་ཚོད་ཡོང་རེད་བྱམས་པའི་བྱམས་ཆོས་ཕན་ཡོན་བརྒྱད་གསུངས་པ་རེད་མདོ་སྡེ་རྒྱན་ནང་ལོར། བྱམས་པ་སྐད་ཅིག་གཅིག་སྒོམ་པ་ན་བྱམས་ཆོས་ཕན་ཡོན་བརྒྱད་ཡོང་གི་ཟེར་གྱི་འདུག་བ། ད་ག་ནང་བཞིན་ད་བྱམས་པའི་ཕན་ཡོན་ཡོད་པ་ན་སྙིང་རྗེ་ལ་ཕན་ཡོན་ད་ག་རང་ཡོང་རེད། ལྷག་པར་དུ་བྱང་ཆུབ་སེམས་རྒྱུད་ལ་སྐྱེས་ཚར་བའི་གང་ཟག་དེ་ལ་ཨ་ནི་ཅིག་འོ་ལགས་སོ། དཔེར་མཆོད་པ་ཕུལ་བ་དང་ད་ག་ནང་བཞིན་དེ་འདྲའི་བྱེད་པའི་བསོད་ནམས་ཞེ་པོ་བསགས་རེད་ཟེར་བ། འདི་གཙོ་བོ་ག་རེ་ཟེར་ན། གོ་རང་ངོ་ཁྱོད་ཡིན། སེམས་འདི་སྟོབས་ཀྱི་རེད་དོ་བ་ཆ་ཚང། སེམས་འདི་གང་ལ་བརྟེན་ནས་སྐྱེ་བ་རེད་ཟེར་ན་སེམས་ཅན་ལ་བརྟེན་ནས་སྐྱེ་བ་རེད་བ་སེ་འདི་རེད་བ། དེ་ཡིན་ཙང་སེམས་ཅན་གྱི་ཆེ་བ་རེད་དོ་བ་ཆ་ཚང། གང་ཟག་བྱམས་སེམས་ལྡན་ལ་མཆོད་པ་གང། དཔེར་ན་བྱང་ཆུབ་བྱམས་པའི་སེམས་པ་ལྡན་བསྡད་མཁན་སྙིང་རྗེའི་སེམས་པ་ལྡན་བསྡད་མཁན་དཔེར་ན་ད་ག་ནང་བཞིན་བྱང་ཆུབ་སེམས་རྒྱུད་ལ་ལྡན་པའི་གང་ཟག་དེ་མཆོད་པ་གང་ཟེར་ན་ཅིག་ང་ཚོ་དེ་ག་རེ་ཕྱག་འཚལ་བ་དང་མཆོད་པ་འོས་ནས་མཆོག་ཏུ་གྱུར་བ་རེད་ཟེར་བ་དེ་ཐུག་ས་ག་པར་ཐུག་བསྡད་རེད་ཟེར་ན་ཁོའི་རྒྱུད་ཀྱི་སེམས་དེ་ཐུག་དོ་ག་སྙིང་རྗེའི་སེམས་པ་ནི་བྱམས་པའི་སེམས་དེ་ག་པར་ཐུག་བསྡད་རེད་ཟེར་ན་སེམས་ཅན་ཐུག་བསྡད་རེད་བ།

བྱང་ཆུབ་སེམས་སྐྱེས་གྱུར་ན་སྐད་ཅིག་གིས་འཁོར་བའི་བདེ་གཤེགས་བདེ་གཤེགས་རྣམས་ཀྱི་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་རོ། ཚིག་འདི་རེད་པ་ད་བྱང་ཆུབ་སེམས་རྒྱུད་ལ་སྐྱེས་ཙང་འཇིག་རྟེན་ལྷ་རྣམས་ནི་ཐམས་ཅད་ཀྱི་ཕྱག་བྱའི་འོས་སུ་འགྱུར་ས་ནི་ཁོ་བོའི་བྱང་ཆུབ་སེམས་རྒྱུད་ཡིན་ནོ། རེ་དོགས་ད་བྱང་ཆུབ་སེམས་ཀྱི་མཐར་གཏུགས་ན་ག་པར་ཐུག་བསྡད་དོ། སེམས་ཅན་ཐུག་བསྡད་སེམས་ཅན་མེད་ན་བྱང་ཆུབ་སེམས་བསྒོམ་དགའ་ཡང་འཁོར་ཡོད་མ་རེད་བསྒོམ་དགའ་ཡང་འཁོར་ཡོད་མ་རེད་དེ་ཡིན་ཙང་འདོད་གཟོད་ཀྱི་བསོད་ནམས་དཔག་ཏུ་མེད་པ་ཡོང་བ་འདི་ག་རེའི་ཆེ་བ་རེད་སེམས་ཅན་གྱི་ཆེ་བ་རེད། དཔེར་ན་བྱང་ཆུབ་སེམས་བསྒོམས་པས་ན། བསོད་ནམས་ནམ་མཁའ་དང་མཉམ་པ་ཡོང་གི་རེད་ཟེར་ཡ་འདི་ག་རེའི་སྟོབས་ཀྱིས་རེད། སེམས་ཅན་གྱི་སྟོབས་ཀྱིས་རེད་པ། སེམས་ཅན་གྲངས་མང་པོ་གྲངས་མང་པོ་ཡིན་ཙང་སེམས་ཅན་རེ་རེ་ལ་དམིགས་པའི་བསོད་ནམས་རེ་རེ་ཡོང་དགོས་དེ་ཡིན་ཙང་བསོད་ནམས་གྲངས་མང་པོ་ཡོང་ཙང་སེམས་ཅན་གྱི་སྟོབས་ཀྱིས་རེད་དོ་དེ་ཡིན་ཙང་ག་རེ་རེད་བྱང་ཆུབ་སེམས་དཔའ་རེད་ད་ག་ནང་བཞིན་སྙིང་རྗེའི་སེམས་པ་དེ་འདྲའི་ཡོད་པའི་གང་ཟག་དེ་སུ་ལ་ཡང་མཆོད་པ་ཕུལ་བས་ན་ཧ་ལས་པའི་བདག་ཅིག་མཆོད་པའི་ཞིང་མཆོག་ཏུ་འགྲོ་ས་དེ་སུའི་ཆེ་བ་རེད་ཟེར་ན་མཐར་གཏུགས་ན་དེ་སེམས་ཅན་གྱི་ཆེ་བ་རེད་གསུངས་རེད་བྱམས་སེམས་ལྡན་ལ་མཆོད་པ་གང་དེ་ནི་ག་རེ་རེད་སེམས་ཅན་གྱི་ཆེ་བ་ཉིད་དེ་སངས་རྒྱས་ཀྱི་ཆེ་བ་མ་རེད་པ་སེམས་ཅན་གྱི་ཆེ་བ་ཉིད། སངས་རྒྱས་འདས་པའི་བསོད་ནམས་གང། དེ་ཡང་སངས་རྒྱས་ཆེ་བ་ཉིད། ད་སངས་རྒྱས་ལ་དད་པ་བྱས་ན་ང་རང་ཚོ་བསོད་ནམས་ཞེ་པོ་བསགས་པ་རེད་ཟེར་གྱི་ཡོད་རེད་པ་དང་སངས་རྒྱས་ཀྱི་དཔེ་གཅིག། སྐུ། མཇལ་བ་ཙམ་གྱིས་ཞེ་པོ་གསུང་ཐོས་པ་ཙམ་གྱིས་ཨ་ཐུགས་ཀྱི་ཡོན་ཏན་དྲན་པ་ཙམ་གྱིས་ཨ་མཆིས་ཀྱི་བསོད་ནམས་ཞེ་པོ་བསགས་འདི་སངས་རྒྱས་ཀྱི་ཆེ་བ་རེད་ད་འདི་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་ཆེ་བ་རེད། སེམས་ཅན། བྱམས་པ་དང་སྙིང་རྗེ་རྒྱུད་ལ་ལྡན་པའི་གང་ཟག་དེར་མཆོད་པ་ཕུལ་ན་བསོད་ནམས་དཔག་ཏུ་མེད་པ་བསགས་ཡ་འདི་ག་རེའི་ཆེ་བ་རེད་ཟེར་ན། སེམས་ཅན་གྱི་ཆེ་བ་རེད། དེ་གཉིས་ལ་ཁྱད་པར་ཡོད་རེད་ད། ཐུན་མོང་མ་ཡིན་པའི་ཆེ་བ་ཡོང་གི་འདུག་བ། སངས་རྒྱས། སངས་རྒྱས་འདས་པའི་བསོད་ནམས་གང་དེ་ནི་དེ་ཡང་སངས་རྒྱས་ཆེ་བ་ཉིད། ད། སངས་རྒྱས་ཆོས་འགྲུབ་ཆ་ཡོད་པ་དེས་ན་དེ་དག་མཉམ་པར་འདོད་ད་སྡོམ་རྒྱག་ཡོང་དུས་སྒང་ལ་ད་སེམས་ཅན་དང་སངས་རྒྱས་གཉིས་ལ་ང་རང་ཚོ་མ་འོངས་པའི་འབྲས་སྐྱབས་སངས་རྒྱས་ཀྱི་འགྲུབ་ཡག་གི་འོ་ལགས་སོ་ཆ་གཅིག་པ་གཅིག་པ་རེད་དེ་ཡིན་ཙང་དེ་ན་ག་སང་མཉམ་པ་རེད་སངས་རྒྱས་ཀྱི་མ་འོངས་པའི་སངས་རྒྱས་འགྲུབ་ཡག་རྒྱུ་རྐྱེན་གཅིག་པ་གཅིག་རྐྱང་རེད་མ་གཏོགས་པའི་ཅིག་སེམས་ཅན་གྱི་སངས་རྒྱས་རྒྱུ་ག་ཚང་འོ་ལགས་སོ། འོག་ལ་རྒྱུ་གཅིག་གིས་མར་སངས་རྒྱས་རྒྱུ་གཅིག་རི་སྐྱེས་ཀྱི་མར་གཉིས་ཀ་མཉམ་པར་དེའི་རྒྱུ་མཚན་ཡིན་ཙང་ད་ག་རེ་རེད་ངེས་པར་དུ་སངས་རྒྱས་ལ་གུས་པ་བྱེད་པ་ནང་བཞིན་སེམས་ཅན་ལ་གུས་པ་བྱེད་དགོས་རེད་སངས་རྒྱས་ལ་མཆོད་པ་བྱེད་པ་ནང་བཞིན་སེམས་ཅན་ལ་ག་རེ་བྱེད་དགོས་རེད་མཆོད་པ་བྱེད་དགོས་རེད་གཅིག་པ་གཅིག་རྐྱང་རེད་སངས་རྒྱས་ཆོས་འགྲུབ་ཆ་ཡོད་པ་དེས་ན་རྒྱུ་མཚན་དེས་ན་དེ་དག་མཉམ་པར་འདོད་མཉམ་ཡག་འདི་རེད་དེ་བྱས་དེ་བྱས་འོག་ཏུ་བྱས་ད་ཡོན་ཏན་ཆ་ནས་མཉམ་གི་མ་རེད་ས་དེ་ནས་མར་ཡོང་གི་འདུག་ཡོན་ཏན་ཆ་ནས་མཉམ་གི་མ་རེད་ཡོན་ཏན་རྒྱ་མཚོ་མཐའ་ཡས་པའི་སངས་རྒྱས་རྣམས་དང་འགའ་མི་མཉམ་ད་སངས་རྒྱས་ཟེར་ཏེ་ཡོན་ཏན་དཔེ་རྒྱ་མཚོ་ནང་བཞིན་དེ་འདྲའི་མཐའ་ཡས་པ་དེ་འདྲའི་རྒྱུད་ལ་མངའ་བ་གཅིག་རེད་སེམས་ཅན་ཡང་དེ་འདྲའི་མེད་པ་ཡིན་ཙང་སངས་རྒྱས་དང་སེམས་ཅན་གཉིས་ཡོན་ཏན་ཆ་ནས་མཉམ་གི་མ་རེད། ཡོན་ཏན་རྒྱ་མཚོ་མཐའ་ཡས་པ་སངས་རྒྱས་རྣམས་དང་འགའ་མི་མཉམ། ཡོན་ཏན་མཆོག་ཚོགས་གཅིག་པུ་ཡི་ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ན་ཡང་དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར། ད་ཡོན་ཏན། མཆོག་ཚོགས་གཅིག་པུ་ཡི་ཟེར་དུས་ཡོན་ཏན་གྱི་དཔེ་མཆོག་ཐམས་ཅད་ཡོངས་སུ་ཚོགས་བསྡད་མཁན་དེ་སངས་རྒྱས་གཅིག་པུ་མ་གཏོགས་ཡོད་མ་རེད་པ། ཡོན་ཏན་གྱི་ཆ་ཐམས་ཅད་ཡོངས་སུ་ཚོགས་བསྡད་མཁན་དེ་སུ་རེད། སངས་རྒྱས་གཅིག་པུ་རེད་བ་གཅིག་པུ་རེད། ཡོན་ཏན་ཤས་ཙམ་ད་དེ་འདྲ་བའི་སངས་རྒྱས་ཀྱི་ཡོན་ཏན་གཅིག་ཕུན་སུམ་ཚོགས་པ་དེ་ནང་གི་ཆ་ཤས་གཅིག་ཙམ་སེམས་ཅན་ལ་ཡང་ལྡན་པ་ཡོད་རེད། དེ་ཡིན་ཙང་དེ་འདྲའི་ཡང་གཅིག་ཆ་ཤས་ལྡན་པ་དེ་ཡང་རྒྱུ་མཚན་དུ་བྱས་ནས་ཡང་སེམས་ཅན་དེ་ལ་མཆོད་པ་བྱས་པས་ནས་ཡང་མཆོད་པ་ཇེ་ཆེར་ཕྱོགས་རེད་མཆོད་པ་དེ་ཡང་ཁམས་གསུམ་ཕུལ་བས་ནས་སེམས་ཅན་དེ་ལ་མཆོད་པ་ཆུང་དྲགས་གི་རེད། དེ་ཡིན་ཙང་ག་རེ། སངས་རྒྱས་ཀྱི་ཡོན་ཏན་ཆ་ཐམས་ཅད་མེད་པས་ནས་སེམས་ཅན་ལ་སངས་རྒྱས་ཡོན་ཏན་ཆ་ཤས་རེ་རེ་ཡོད་རེད། དཔེར་ན་ང་རྒྱ་མཚོ་གཅིག་འོ་ལགས་སོ། དག་པ་ས་གསུམ་ལ་གནས་པའི་བྱང་ཆུབ་སེམས་དཔའ་སོགས་སངས་རྒྱས་ཀྱི་ཡོན་ཏན་ཕལ་ཆེར་འཕེལ་བ་ཞིག་ཚང་གི་འདུག་བ། མཚན་དཔེའི་རྗེས་མཐུན་པ་ཚོ་གང་དེ་འདྲ་ཡོད་ཙང་དེ་ཚོ་ལ་ཡང་ང་ཚོ་མཆོད་པ་བྱས་པས་ན་ཁམས་གསུམ་ཕུལ་བས་ནས་ཡང་མཆོད་པ་ཆུང་དྲགས་གང་ལྟར་ཡང་སངས་རྒྱས་ནང་བཞིན་བྱས་པའི་ཡོན་ཏན་མེད་པས་ནས་ཡོན་ཏན་ད་སངས་རྒྱས་ཀྱི་ཡོན་ཏན་ཆ་ཤས་ཆ་ཤས་ད་སེམས་ཅན་ལ་ཡོད་རེད་སེམས་ཀྱི་ཡོན་ཏན་འདི་འདྲའི་སྣང་བའི་རྒྱུ་མཚན་ལ་བརྟེན་ནས་སེམས་ཅན་ལ་ག་ཟེར་ན་མཆོད་པ་བྱས་ནས་འགྲིག་གི་རེད། སངས་རྒྱས་ཀྱི་གོ་འཕང་སྒྲུབ་བྱེད་རྒྱུ་ཡིན་པ་ཙམ་དུ་མ་ཟད་ཡོན་ཏན་ང་ཚོ་ཆ་ག་ཟེར། གཅིག་མཆོད་པ་དང་དག་ནས་སུ་དེ་ཚོར་འབུལ་ཡོད་འབུལ་ཡག་གི་ཆ་ནས་ཡོན་ཏན་ཡོད་རེད། ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ན་ཡང་དེ་ལ་མཆོད་དོན་དུ་ག་ཟེར་ན་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར། ད་འདི་ང་ཚོ་བྱང་ཆུབ་སེམས་དཔའ་དེ་ཚོ་ལ་སངས་རྒྱས་ཡོན་ཏན་ཆ་འདྲ་བ་ཡོད་རེད་པ་ད་དེ་འདྲ་ཡིན་ཙང་དེ་ལ་ཡང་ང་ཚོ་མཆོད་པ། ཁམས་གསུམ་ཐམས་ཅད་ཕར་ཕུལ་ཡོད་པས་ནས་ད་དུང་ག་རེ་ཆུང་དྲག་རེད་ཁམས་གསུམ། ཁམས་གསུམ་གྱི་ད་བཟང་པོ་ཡོད་དོ་ཅོག་ད་ཕུན་སུམ་ཚོགས་པོ་དངོས་པོ་ཡོད་དོ་ཅོག་ཕུལ་བས་ནས་ད་དུང་ཆུང་དྲགས་རེད་དེ་བྱས་ད་དེ་ཡིན་ཙང་ག་ཟེར་ན་ཡོན་ཏན་གྱི་ཆ་ནས་མཉམ་གྱི་མ་རེད་ཟེར་གྱི་སྐད་ཆ་དེ་རེད། ད་སངས་རྒྱས་ཆོས་མཆོག། སངས་རྒྱས་ཆོས་མཆོག་སྐྱེ་བའི་ཆེད་སྐྱེ་བའི་ཆེད་ད་སངས་རྒྱས་ཀྱི་ཆོས་ང་རང་ཚོ་མ་འོངས་པ་སངས་རྒྱས་ཀྱི་ཆོས་འདི་སྐྱེ་ཡ་བའི་ཆ་ཤས་གཅིག་སེམས་ཅན་ལ་ཡོད་རེད་ད་འདི་རེད་བ་སངས་རྒྱས་ཆོས་མཆོག་ཟེར་དང་སངས་རྒྱས་ཀྱི་ཆོས་མཆོག་འདི་སྐྱེ་བའི་ཤས་ཟེར་དང་སྐྱེ་བའི་ཆ་ཤས་གཅིག་སུ་ལ་ཡོད་རེད་སེམས་ཅན་ལ་ཡོད་པས་ན་དེ་ཙམ་དག་གིས་ཆ་བསྟུན་ནས་སེམས་ཅན་མཆོད་བྱར་རིགས་པ་ད་དོན་དོན་གཅིག་ལ་ང་ཚོ་མ་གསུམ་ཆ་བསྟུན་བྱས་ནས་ཨ་སེམས་ཅན་ཐམས་ཅད་མཆོད་པ་བྱེད་པར་རིགས་ཟེར་དེ་འདི་རེད། ང་རང་ཚོ་མ་འོངས་པ་འབྲས་སྐྱབས་ཐོབ་ཡ་གི་ཆ་རྐྱེན་གཅིག་སུ་ལ་འདུག་བ་སེམས་ཅན་ལ་འདུག་བ་དེ